ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། ད་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་དང་པོའི་ཚེས་བཅུ་གཅིག་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་གསུམ་པའི་ཚེས་གཉིས། རེས་གཟའ་ཕུར་བུའི་ཉིན་གྱི་གཏམ་གླེང་ལེ་ཚན་འདིའི་ནང། བོད་ཀྱི་ལོ་རྒྱུས་ངོ་སྤྲོད་ཞུ་རྒྱུ་ནས་ལོ་རབས་བཞི་བཅུའི་ནང། བོད་གཞུང་དགའ་ལྡན་ཕོ་བྲང་གིས་ཕྱི་རྒྱལ་ལས་ཁུངས་གསར་འཛུགས་གནང་པ་དང། བོད་རྒྱའི་འབྲེལ་བའི་ཁ་ཕྱོགས་གསར་པའི་སྐོར་ངོ་སྤྲོད་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས། གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་ད་རིང་གི་ལས་རིམ་ཁག་རིམ་པས་སྙན་སྒྲོན་ཞུ་གི་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www ཚེག rfa ཚེག org། དེའི་ཐོག་ལ། ཨང་གྲངས་ཡོད་པས་རྣམ་པ་ཚོས་འབྲེལ་བ་གནང་རོགས་གནང།
གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་དེ་ཡང་གཏམ་གླེང་གི་ལེ་ཚན་འདི་ཡིན། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན། ད་རིང་གི་ང་ཚོའི་ལེ་ཚན་འདིའི་ནང་ལོགས་ལ་བོད་ཀྱི་ལོ་རྒྱུས་ངོ་སྤྲོད་ཞུ་རྒྱུའི་ཁྲོད་ནས་བོད་གཞུང་གི་ཕྱི་རྒྱལ་ལས་ཁུངས་ཐོག་མར་གསར་འཛུགས་གནང་པ་དང་དེ་བཞིན་ཡང་བོད་དང་རྒྱ་ནག་གི་འབྲེལ་བའི་ཁ་ཕྱོགས་དང་རེ་འབྲེལ་ཡོད་ཀྱི་ཐོག་ནས་ཡང་ང་ཚོའི་གསན་མཁན་རྣམ་པ་ཚོར་ངོ་སྤྲོད་ཞུ་གི་ཡིན་ང་ཚོས་ཡང་ལེ་ཚན་ནང་ལ་ནམ་རྒྱུན་བཞིན་དུ་བྱེས་ཀྱི་བཞུགས་སྒར་ཁུལ་དུ་ཡོད་པའི་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་ལོ་རྒྱུས་སློབ་དཔོན་བགྲེས་པ་གཙང་ཕྲུག་སྟོབས་ལགས་གདན་འདྲེན་ཞུས་ཡོད་སྟོབས་ལགས་ལེ་ཚན་ནང་བསྐྱར་དུ་ཕེབས་པར་ཐུགས་རྗེ་ཆེ་ཞུ་གི་ཡིན། ལའོ་སྒྲོལ་དཀར་ལགས་བཀྲ་ཤིས་བདེ་ལེགས། ལའོ། ང་ཚོས་བོད་ཀྱི་ལོ་རྒྱུས་ངོ་སྤྲོད་ཞུ་རྒྱུའི་ཁྲོད་ནས་ད་གནད་དོན་ཆེ་ཆེ་ལོ་ཚིགས་དང་བཅས་པའི་ཐོག་ནས་ནི་མདོ་ཙམ་ངོ་སྤྲོད་ཞུ་གི་ཡོད་ལ་ལེ་ཚན་གོང་མའི་ནང་ལོགས་ལ་ཡིན་པས་ན་ད་རྒྱལ་བའི་ཡང་སྲིད་ཁྲི་འདོན་ཞུས་པ་དང་རྒྱལ་ཚབ་རྭ་སྒྲེང་དགོངས་པ་ཞུས་གནང་པའི་སྐོར་ལ་ངོ་སྤྲོད་ཞུ་ཡག་བྱུང་ད་དེ་ནས་མུ་མཐུད་པའི་ནི་སྐབས་དེ་དུས་ཀྱི་གནས་ཚུལ་གྱི་ཐོག་ནས་ཡིན་པས་ན། བོད་གཞུང་ཕྱི་རྒྱལ་ལས་ཁུངས་གསར་བཙུགས་གནང་པ་སྟེ་འདི་ཡང་གནས་སྟངས་དང་རྒྱབ་ལྗོངས་ག་འདྲ་ཅིག་གི་འོག་ནས་ནི་དགའ་ལྡན་ཕོ་བྲང་གཞུང་གི་ཕྱི་རྒྱལ་ལས་ཁུངས་འདི་ཐོག་མར་གསར་བཙུགས་གནང་པ་ཅིག་ཆགས་ཀྱི་ཡོད་ན།
རེད་སྒྲོལ་དཀར་ལགས་ད་བོད་གཞུང་ཕྱི་རྒྱལ་ལས་ཁུངས་འདི་སྤྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་གཉིས་ཡས་མས་ཙམ་ལ་བཙུགས་གནང་ཡོད་རེད། ད་འདི་གི་གནས་བབ་ལ་ཅིག་དམིགས་བསལ་གི་གནས་བབ་ཅིག་དང་དམིགས་བསལ་གི་སྲིད་བྱུས་ཅིག་དང་དམིགས་བསལ་གི་ག་རེ་ལབ་དགོས་རེད་ད། གཞུང་གི་ལངས་ཕྱོགས་དང་བོད་ཀྱི་གནས་བབ་དེ་གསལ་སྟོན་བྱེད་ཡས་ཀྱི་ཐོག་ལ་ཨ་ནི་ཅིག་དགོངས་པ་བཞེས་རྒྱུ་ཀྱི་འོག་ནས་ཨ་ནི་བྱུང་བཤད་རྒྱུ་ཡིན་ས་རེད་གཞི་རྩའི་ཀྱི་ང་ཚོའི་ཀྱི་ཕྱི་རྒྱལ་ལས་ཁུངས་ཟེར་དགོས་རེད་བོད་གཞུང་ཕྱི་རྒྱལ་ལས་ཁུངས་ལ་ཨ་ནི་ཅིག་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་སྐུ་དུས་ལ་ཅིག་བཙུགས་གནང་ཡོད་རེད། ཐོག་མ་ལོ་ཞིག་ད་ཁོ་དུས་རིང་པོར་དང་ཅིག་ལས་ཀ་ག་རེ་ཟེར་ན་མཇུག་གནོན་འཕེར་བ་ལོ་ཅིག་བྱུང་ཡོད་མ་རེད་ཤེས། པར་ཁང་རྒྱལ་མཚན་ཕུན་ཚོགས་ཞུ་མཁན་ཁོང་རང་ཕྱི་རྒྱལ་ལས་ཁུངས་ཀྱི་དོ་དམ་པ་ལ་བཞག་ཅིང་ད་ང་ཚོའི་ཕྱི་དྲིལ་གྱི་གནད་དོན་དེ་གལ་ཆེ་བོ་ཞེ་བོ་ཞིག་ལ་སྐུ་ཕྲེང་བཅུ་གསུམ་པས་གཟིགས་གནང་ཤག་ད་ཁོ་ཕྱི་དྲིལ་གྱི་གནད་དོན་དེ་གལ་ཆེན་པོ་ཡིན་པ་གཟིགས་བ་འདི་གི་ཐོག་ནས་ཨ་ནི་བོད་ཀྱི་གནས་བབ་དེ་ཕྱི་ལོགས་ལ་འགྲེལ་བཤད་རྒྱག་ཐུབ་པའི་དང་ཨ་ནི་དབྱིན་ཇི་དང་རྒྱ་ནག་གི་ལོག་འགྲེལ་དེ་ཚོ་འགོག་ཐུབ་པའི་གི་ཁྱད་ཆོས་ཡོད་རེད། བྱས་ཙང་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་གི་སྤྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་མེད་བརྒྱད་གཡས་གཡོན་དེ་ཚོ་ལ་ཡིན། ཁ་སང་ང་ཚོའི་གོང་ལ་འགྲོ་བ་ནང་བཞིན་རྒྱལ་བ་རིན་པོ་ཆེ་རྒྱ་ནག་ལ་ཅིག་ཆིབས་བསྒྱུར་གནང་དུས་སྐབས་སུ་ཨ་ནི་རྒྱ་ནག་ནང་ལ་ཡོད་ཀྱོག་གི་དབྱིན་ཇི་གི་གཞུང་ཚབ་ཨ་མི་རི་ཀའི་གི་གཞུང་ཚབ་ཉི་ཧོང་གི་གཞུང་ཚབ་ར་ཤི་ཡའི་གི་ད་སྐུ་ཚབ་སོ་ར་དེ་ཚང་མ་ལ། འབྲེལ་བ་གནང་ཡོད་རེད། བྱས་ཙང་འབྲེལ་བ་གནང་ཡོང་དུས་སྐབས་སུ་ད་འདི་ཡི་གིས་ཨ་ནི་བོད་ཀྱི་གནས་བབ་དེ་ཁོ་ཚོ་ལ་འགྲེལ་བཤད་བྱས་ཡ་དང་ཨ་ནི་ཁོ་ཚོ་དང་བོད་ཀྱི་གནས་ཚུལ་བག་བོད་གཉིས་ཕན་ཚུན་འབྲེལ་འདྲིས་བྱས་བྱུང་གུ་ར། དེ་འདྲས་ལ་ཅིག་དགོངས་པ་ལུ་ནི་བཞེས་གནང་བྱས་ཨ་ད་ཕྱི་ལོགས་ལ་འབྲེལ་བ་བྱེད་ཡས་དེ་གལ་ཆེ་བོ་ཡིན་ཡིན་ས་རེད་དགོངས་གནང་བྱས་སྐབས་དེ་དུས་ཀྱི་ཅིག་བཙུགས་གནང་བྱས་ད་ཡིན་ནའང་ཁོ་དེ་ཕྱིས་ཕྱིས་ལ་མཇུག་མཇུག་སྐྱོང་ལ་འདུ་ཤུགས་ཆེ་བོ་ཅིག་བྱུང་མི་འདུག་ག་རེ་ཟེར་ན་གཅིག་ནས་ང་ཚོ་མཇུག་སྐྱོང་མ་བྱུང་ཡས་དེ། སྤྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་མེད་བཞི་ལ། དབྱིན་ཇི་དང་བོད་གཉིས་ཆིངས་ཡིག་བཞག་རྗེས་ཨ་ནི་བོད་ཕྱི་ལོགས་གི་རྒྱལ་ཁབ་ལ་འབྲེལ་བ་བྱས་མི་ཆོག་པའི་སྐད་ཆ་རེ་ཞུས་བ་རེད། ཨ་ནི་དེའི་ལ་ད་རུང་དང་མཇུག་གནོན་ཟེར་ན་འདྲ་དེ་ལས་དང་ལྷག་པ་ཞིག་བར་སྐབས་གཅིག་ནས་ཀྱི། དབྱིན་ཇི་གིས་ཨ་ནི་བོད་དེ་རྒྱལ་ཁབ་གཞན་པ་དང་འབྲེལ་བ་བྱས་ཡས་དང་བོད་རྒྱལ་ཁབ་གཞན་པ་ལ་སྲིད་བྱུས་ལུགས་ཞིག་ཕན་ཚུན་མཛའ་འབྲེལ་བྱས་དེ་འདྲའི་ལུགས་སུ་གནང་ཙང་སིམ་ལའི་ཆིངས་ཡིག་ལུགས་ཞིག་དྲངས་ཡོང་རྗེས་སིམ་ལའི་ཆིངས་ཡིག་དང་འགལ་གྱི་རེད་ཟེར་སོ་ར་དང། བན་བོད་ཀྱིས་དེ་ཚོ་ལ་འབྲེལ་བ་བྱེད་པ་ན་དབྱིན་ཇི་དང་མཉམ་པོ་དབྱིན་ཇི་ལ་དགོངས་སྐོར་ཞུས་པའམ་ཡང་ན་དབྱིན་ཇི་བར་སྣའི་ཐོག་ནས་ཡང་མིན་ན་དབྱིན་ཇི་ཀྱི་བཀའ་འཁྲོལ་ཡོད་པ་དེ་འདྲས་ཀྱི་ཐོག་ནས་ཅིག་བྱེད་ཆོག་མཁན་ལོས་ཅིག་ད་སིམ་ལའི་ཆིངས་ཡིག་འདི་ཕྱོགས་གཅིག་ནས་ཁོ་ཡག་པོ་རེད་ཕྱོགས་གཅིག་ནས་ཡང་ཁོ་ལ་བཀག་རྒྱ་ལོས་ཅིག་གནས་ཚུལ་མང་པོ་ཡོད་རེད་བྱས་ཙང་དབྱིན་ཇིའི་ངོས་ནས་དེ་ཅིག་བེད་སྤྱོད་རྟག་པར་རུ་ཤེས་བལྟས་ཅི་ཨ་ནི་ད་ཕྱི་ལོགས་ལ་འབྲེལ་བ་བྱེད་ཡོང་གི་ཡོད་མ་རེད།

ད། རྭ་སྒྲེང་རིན་པོ་ཆེས་དགོངས་པ་ཞུས་གནང་རྗེས་སྤྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུའི་ལོ་ལ་ཨ་ནི་སྲིད་སྐྱོང་སྟག་བྲག་བོད་ཀྱི་རྒྱལ་ཚབ་ལ་ག་རེ་ཟེར་ན་སྲིད་སྐྱོང་ལ་བསྐོས་གནང་བཞི་བཅུ་ཞེ་གཅིག་གཡས་གཡོན་དེ་ཚོ་ལ་བསྐོས་རྗེས་ཨ་ནི་ལོ་གཅིག་ཕྱིན་མ་ཕྱིན་སྐབས་སུ་ཨ་ནི་ཕྱི་རྒྱལ་ལས་ཁུངས་ལ་བཙུགས་རེད་བྱས་ཙང་ཕྱི་རྒྱལ་ལས་ཁུངས་བཙུགས་ཡས་དེའི་ཐོག་ནས་སྤྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་གཉིས་ལོ་ལ་ཕྱི་རྒྱལ་ལས་ཁུངས་བཙུགས་འཛུགས་ཡས་དེ་དུས་སྐབས་དེའི་སྐོར་དུ་སྲིད་སྐྱོང་སྟག་བྲག་གི་སྲིད་བྱུས་ཤིག་མཚོན་ཡོང་གི་འདུག་ཨ།
བོད་ཀྱི་བླ་ལ། སྐབས་དེ་དུས་སྟོབས་ལགས་འདི་སྔོན་ལ་ཆ་བཞག་པ་ཡིན་ན་རྒྱལ་མཆོག་སྐུ་ཕྲེང་བཅུ་གསུམ་པ་ད་ལྟ་གོང་ལ་གསུངས་སོང་སོག་པོ་དང་ད་རྒྱ་ནག་ཁུལ་ལ་ཉེན་ཡོལ་ལ་ཕེབས་པའི་སྐབས་ལ་རྒྱ་ནག་རི་བོ་རྩེ་ལྔ་ནས་ཡང་སྐབས་དེ་དུས་ནི་པེ་ཅིང་ལ་ཡོད་པའི་ཡང་ཕྱི་རྒྱལ་གྱི་གཞུང་ཚབ་ཁག་དང་འབྲེལ་བ་གནང་བྱས་རྗེས་ཡང། ཕྱི་འབྲེལ་གྱི་འབྲེལ་བ་དེ་ཡོད་བསྡད་པ་ཅིག་ཆགས་ཡོད་རེད་ད་དེ་ནས་ཨ་ནེ་བཞི་བཅུ་ཞེ་གཅིག་ཞེ་གཉིས་ཀྱི་སྐབས་ལ་འཛམ་བུ་གླིང་ནང་ལོགས་ལ་ཡིན་ནའི་ལས་འགྱུར་བ་ཅན་གྱི་དུས་ཚོད་ཅིག་ཆགས་ཀྱི་ཡོད་རེད་བ་ད་ཅིག་གི་དམག་ཆེན་གཉིས་པའི་རྣམ་པ་དེ་ལས་ཤུགས་ཆེན་པོ་ཅིག་ཡོད་རེད་ཡང་རྒྱ་ནག་ནང་ལོགས་ལ་ཆ་མཚོན་པ་ཡིན་ནའི་ལས་ཉི་ཧོང་དམག་འཁྲུག་དེ་སུམ་ཅུ་སོ་བདུན་ལོ་ལ་བྱུང་པ་ཅིག་ཆགས་ཀྱི་ཡོད་རེད་བ་སྤྱིར་བཏང་དེ་འདྲས་ཀྱི་ཐོག་ནས་ཨ་ནེ་རྒྱལ་སྤྱིའི་ཡང་འཕེལ་རིམ་ཞུ་ནའི་རེད་དེ་འདྲས་ཀྱི་འཁྲུག་ཆ་དོད་པོའི་གནས་སྟངས་དེ་འདྲས་ཅིག་གི་ཐོག་ནས་སྐབས་དེ་དུས་ང་རང་ཚོ་ཡང་དགའ་ལྡན་ཕོ་བྲང་གཞུང་གི་ངོས་ནས་དང་བོད་གཞུང་གི་ངོས་ནས་ཕྱི་རྒྱལ་ལས་ཁུངས་འདི་འདྲས་ཅིག་བཙུགས་ཡག་གནད་འགག་ཅིག་གཟིགས་པ་དང་ཡང་ན་སྲིད་སྐྱོང་གསར་པའི་ངོས་ནས་ཕྱག་ལས་དང་ཡང་ཕྱི་རྒྱལ་ལ་འབྲེལ་བ་བྱེད་ཡག་གི་རྣམ་པ་གསར་པ་ཅིག་སྐབས་དེ་དུས་ཀྱི་ཚན་པ་འདི་འདྲས་ཅིག་གསར་བཙུགས་གནང་པའི་ཐོག་ནས་མངོན་ཐུབ་པ་ཡོད་པས། ང་འོ་དེ་ག་རང་རེད་པ་ལི་ཁར་སོང་ན་ད་ལྟ་སྒྲོལ་དཀར་ལགས་གསུངས་སོང་ན་རེད། ཉི་ཧོང་དང་རྒྱ་ནག་གཉིས་དམག་འཁྲུག་ལངས་རྗེས་རྒྱ་ནག་ནང་ལ་ཉི་ཧོང་གི་ད་བཙན་འཛུལ་ལ་ག་རེ་ཡ་གཅིག་གནོན་ཤུགས་ཁེལ་ན་གཅིག་ཡོང་གི་ཡོད་པ་རེད། དེ་ག་ནང་དུ་དམག་འཁྲུག་དེ་དང་འབྲེལ་བྱས་དབྱིན་ཇི་དང་ཉི་ཧོང་དང་ག་རེ་ཟེར་དབྱིན་ཇི་དང་རྒྱ་ནག་དང་ཨ་མི་རི་ཀ་དེ་ཚོ་མཐུན་ཕྱོགས་རྒྱལ་ཁབ་ལོ་ཅིག་ཆགས་བསྡད་ཡོད་རེད། བྱས་ཙང་གནས་བབ་འདི་འདྲའི་ཐོག་ནས་སྐབས་དེ་དུས་ཙམ་པར་གནད་འགག་གཅིག་ག་རེ་ཡོད་རེད་ཟེར་ན། རྒྱ་ནག་ནང་ལ་ཉི་ཧོང་གི་བཙན་འཛུལ་སླེབས་ཡོང་དུས་སྐབས་སུ་རྒྱ་ནག་གིས་ཨ་མི་རི་ཀ་དང་དབྱིན་ཇི་རྒྱ་གར་དབྱིན་ཇི་དང་དེ་ཚོ་གིས་རྒྱ་ནག་ལ་རོགས་པ་བྱེད་ཀྱི་རྒྱུད་ལམ་དེ་འབར་མ་བརྒྱུད་བྱས་བྱེད་དགོས་ད་ཐོག་མའི་ཆ་ལ་ད་ལྟའི་ལམ་ཀ་དེ་ཨ་ནི་འཇར་པན་གྱི་འབར་མའི་གི་ད་ལམ་ཀ་བརྒྱུད་བྱས་འགྲོ་སའི་གི་ཟམ་པ་ཆེན་མོ་ཞིག་ཡོད་འདུག་ཨ་དེ་ག་རེ་ཟེར་ན་བམ་གཡུགས་བྱས་མེད་པ་བཟོས་ཚར་ད་རྒྱུད་ལམ་དེ་བཀག་པ་རེད་ད་དེ་འདྲ་རྒྱུད་ལམ་དེ་བཀག་ཡོང་དུས་སྐབས་སུ་དབྱིན་ཇི་རྒྱ་ནག་གི་ངོས་ནས་ག་རེ་བཤད་གི་ཡོད་རེད་ཟེར་ན་ཨ་ནི་ཡུན་ནན་དང་བོད་ཀྱི་ཨ་ནི་རྫ་ཡུལ་དེ་ཚོ་བརྒྱུད་བྱས་རྒྱ་ནག་ནང་ལ་ག་རེ་ཟེར་ན་མར་ད་ཡུན་ནན་ཞིང་ཆེན་དང་དེ་ཚོ་མར་བརྒྱུད་བྱས་ཨ་ནི་རྒྱ་གར་དང་རྒྱ་ནག་གཉིས་ཀྱི་བར་ལ། དམག་མཁོའི་ཡོ་བྱད་དབོར་འདྲེན་བྱེད་ཀྱི་བོད་ཀྱི་ས་ཆ་བརྒྱུད་བྱས་ཁོ་ཚོ་གིས་ཅིག་ལམ་ཁ་བཟོ་ཐབས་བྱེད་ཀྱི་འཆར་གཞི་ཞིག་བཏིང་གི་ཡོད་པ་རེད་རྒྱ་ནག་ད། དམག་མཁོ་ཁང་གི་དེ་འདྲས་ཀྱི་མིའི་བརྟག་དཔྱད་ལུགས་ཅིག་བྱས་བྱས་ཙང་ད་དེ་བྱས་ཡོང་དུས་སྐབས་སུ་སྐབས་དེ་དུས་ཙམ་པ་ང་རང་རྒྱལ་ཚབ། སྲིད་སྐྱོང་སྟག་བྲག་རིན་པོ་ཆེ་གི་ངོས་ནས་ད་ཐོག་མའི་ཆ་ལ་ནི་བོད་དེ་ནི་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་གྱི་སྐུ་དུས་ནང་ད་ནི་སོ་སོའི་རྒྱལ་ཁབ་སོ་སོས་སྐྱོང་གནང་ཡ། དེ་ཐོག་ལ་དམིགས་བསལ་གྱི་ཆེ་གེ་ཐུགས་སྣང་ཡོད་རྒྱུ་སོགས་ཀྱི་དཔྱོད་བར་ག་རེ་ཟེར་ན་སྟག་བྲག་རིན་པོ་ཆེའི་དགུང་ལོ་བགྲེས་པོ་རེད་སྐུ་ཕྲེང་བཅུ་གསུམ་པའི་སྐབས་སུ་ག་རེ་བྱུང་བ་དེ་སྟག་བྲག་རིན་པོ་ཆེ་གི་སྐུ་ཚེའི་ནང་ལ་གསལ་པོ་མཁྱེན་གྱི་ཡོད་པ་སོགས་རེད་དང་རེད་རེད། ཨ་ནི་རྒྱལ་བ་སྐུ་ཕྲེང་བཅུ་བཅུ་གསུམ་པའི་དགོངས་པ་ག་རེ་ཡིན་པ་དེ་གཅིག་དང་དགོངས་གཞི་ག་རེ་ཡིན་པ་དང་གནས་བབ་ག་རེ་ཡིན་པ་དེ་གཅིག་མཇུག་སྐྱོང་གནང་ཡས་ཀྱི་དགོངས་པ་ལ་བཞེས་བྱས། སྐབས་དེ་དུས་ཙམ་པ་རྒྱ་མི་གིས་བོད་ནང་ལ། ལམ་ཁ་བཟོ་ཡས་དེ་ཐོག་ལ་དང་ལེན་གནང་གི་ཡོད་པ་མ་རེད། མ་གནང་པའི་སྐབས་སུ་འཛམ་གླིང་དམག་ཆེན་གཉིས་པའི་ནང་ལ་བོད་བར་གནས་ཀྱི་རྒྱལ་ཁབ་ཅིག་ཡིན་པའི་རྣམ་པ་དེ་གསལ་བཟོ་བྱེད་དགོས་དེ་གནད་འགག་ཆེན་པོ་ཞིག་རེད། ཨ་ནི། ད་ལྷ་སའི་ནང་ལ་ག་རེ་སླེབས་ཚར་ཡོད་རེད་ཟེར་ན། དབྱིན་ཇི་གི་རྒྱ་གར་དབྱིན་ཇིའི་གཞུང་གི་དོན་གཅོད། ཧིའུ་རི་ཅར་སོན་དང་རྒྱ་ནག་གོ་མིན་ཏང་གི་དོན་གཅོད་ཁུང་ཙིང་ཙུང་ལ་ཉེ་ཆེ་བ་རེད་ད་དེ་ཚོ་ལྷ་སར་སླེབས་ཚར་བཙུགས་ཚར་རོ་རྒྱལ་ཚབ་རྭ་སྒྲེང་རིན་པོ་ཆེ་སྐུ་དུས་ལ་བཙུགས་ཚར་བྱས་ཙང་དེ་འདྲ་ཡིན་དུས་སྐབས་སུ་ད་དེ་འདྲ་རྒྱ་ནག་དང་དབྱིན་ཇི་གི་ཁོ་རང་གཉིས་ཀྱི་བརྒྱུད་ལམ་བཟོས་ཀྱི་བོད་བརྒྱུད་བྱས་ལམ་ཀ་བཟོ་ཡས་དེ་ལ་བོད་ལ་འབྲེལ་བ་ཞེ་དྲག་མ་བྱས་ཏེ་ཨ་ནི་རྒྱ་ནག་དང་དབྱིན་ཇི་གཉིས་བར་གྱི་སྐད་ཆ་བཤད་དགོས་རྒྱ་ནག་གི་ངོས་ནས་ཧ་ལམ་འབྲེལ་བ་བྱེད་དགོས་མེད་པའི་གི་དེ་བཤད་ཀྱི་ཡོད་རེད། ད་ཡིན་པ་ནས་དབྱིན་ཇི་གི་སིམ་ལའི་ཆིངས་ལ་ཁོ་རང་བརྩི་འཇོག་ལོ་བྱས་རྗེས་དེ་བོད་ལ་མོས་མཐུན་དགོས་ཀྱི་རེད་བོད་པས་མོས་མཐུན་དགོས་ཀྱི་རེད་ཟེར་གྱི་སྐད་ཆ་བཤད་ཀྱི་རེད། བྱས་ཙང་གནས་བབ་འདི་འདྲའི་ཐོག་ནས་ཨ་ནི་ཕྱི་རྒྱལ་ལས་ཁུངས་དེ་བཙུགས་ཐུབ་ཡས་དེ་གཅིག་ནས་སྲིད་སྐྱོང་སྟག་བྲག་རིན་པོ་ཆེའི་ངོས་ནས་བོད་དེ་ཨ་ནི་རྒྱལ་ཁབ་རང་བཙན་པ་ཡིན་པའི་གི་རྣམ་པ་དེ་གསལ་བཟོ་བྱས་ཡས་རེད་ཕྱི་ལོ་སྐབས་དུས་དེ་ག་རང་བཟུང་བ་རེད་ད་ད་ནས་ནས་བཟུང་བྱས་ཨ་ནི་ཕྱིའི་གི་ལྷ་ས་ལ་ཡོད་རྒྱུ་གི་རྒྱལ་ཁབ། དེ་ཚོ་གི་ད་སྐུ་ཚབ་དེ་ཚོ། བོད་གཞུང་ཕྱི་རྒྱལ་ལས་ཁུངས་བརྒྱུད་དེ་བོད་གཞུང་ལ་འབྲེལ་བ་བྱས་རེད་མ་གཏོགས་སྔོན་མ་ནང་དང་སྔོན་མ་ཡིན་ན་ལྷ་སར་སྡོད་མཁན་སྐུ་ཚབ་དེ་ཚོ་ཁ་ཐུག་ཁོ་ཐུག་བཀའ་ཤག་ལ་འབྲེལ་བ་བྱེད་ཀྱི་འདུག་ཨ། ད་སླད་ཕྱིན་ཆད་འདི་འདྲ་མེད་ཟེར་བྱས་སླད་ཕྱིན་ཆད་དེ་ཚོ་གི་འབྲེལ་བ་སུ་བརྒྱུད་དགོས་བྱུང་རེད་ལས་ཟེར་ན་ཕྱི་རྒྱལ་ལས་ཁུངས་བརྒྱུད་བྱས་བོད་གཞུང་ཕྱི་རྒྱལ་ལས་ཁུངས་བརྒྱུད་བྱས་འབྲེལ་བ་བྱེད་དགོས་ཡོད། སྐབས་དེ་དུས་ཕྱི་རྒྱལ་ཐོག་དང་པོ་དེ་ལ་ཟུར་ཁང་ཛ་སག་དབང་ཆེན་ཚེ་བརྟན། ཁོ་རང་གཙོ་བོ་དེ་བསྐོས་གནང་ཁོ་རང་ཕྱག་རོགས་ཤིག་ཡོད་པ་རེད་པ། ཨོ་འདུག་སེ་བྱས་རྗེས་བསྐོས་རྗེས་ཕྱི་རྒྱལ་ལས་ཁུངས་དེ་བཙུགས་ཡས་དེ་གང་བྱས་བོད། དེ། དབྱིན་ཇི་དང་རྒྱ་ནག་སུས་ཀྱི་ཤུགས་རྐྱེན་ལ་མེད་པའི་གི་སོ་སོའི་རྒྱལ་ཁབ་ཅིག་ག་རེ་ཟེར་ན་རང་བཙན་པའི་ཡིན་པའི་གནས་བབ་དེ། ད་ཕྱི་རྒྱལ་ལས་ཁུངས་བཙུགས་པ་དེ་རང་ནས་གཞུང་དེ་ག་རེ་ཟེར་ན། རྒྱལ་ཁབ། འཛིན་སྐྱོང་བྱེད་སྟངས་གི་གཞུང་གི་འགྲོ་སྟངས་ལུགས་ཤིག་ཆགས་བསྡད་ཡོད་ར་ཁོ་ག་རེ་ཟེར་ན། རེད་རེད་རེད། རྒྱལ་སྤྱིའི་འགྲོ་སྟངས་ཀྱི་ཐོག་ནས་ཨོ་དེ་འདྲའི་གི་གནས་བབ་དེ་འདྲར་དགོངས་བྱས་ཨ་ནི

ཡོད་བཞིན་པ་གཅིག་རེད་གཞུང་ཚབ་ཞུ་དགོས་རེད་པ་ད་གཞུང་ཚབ་ཞུ་ནའི་རེད་དོན་གཅོད་ཁང་ཞུ་ནའི་རེད་ཨནི་སྐབས་དེ་དུས་ཀྱི་རྒྱ་ནག་གི་གོ་མིན་ཏང་གི་ད་དོན་གཅོད་ཅིག་ཡོད་རེད་བྱས་ཙང་དེ་གཉིས་གཉིས་གཅིག་པོ་མ་ཡིན་པ་ད་སྐབས་དེ་དུས་དམག་ཆེན་གཉིས་པའི་གནས་ཚུལ་དེ་ལས་དེ་འདྲ་ཅིག་ཡོང་གི་ཡོད་དུས་དེ་ཚོ་དང་འབྲེལ་བ་ཆགས་ཀྱི་ཡོད་རེད་ཨ་མི་རི་ཀའི་གནམ་གྲུ་ཡང་ལྷོ་ཁ་ཁུལ་ལ་ལྷུང་བ་བྱས་ཀྱི་གནད་དོན་གཅིག་བྱུང་འདུག་ཨང།
རེད་ད། མཐའ་མ་དེ་ང་ཚོས་གྲོས་བསྡུར་བྱས་རྗེས་གོ་མཚོན་རྒྱ་ནག་དང་རྒྱ་གར་གྱི་བར་ལ་ཕར་ཚུར་དམག་མཁོ་ཡོ་བྱད་དབོར་འདྲེན་བྱས་དེའི་ནང་ལ་བོད་བརྒྱུད་བྱས་ལམ་ཁ་འགྲོ་ཡས་དེ་ང་ཚོས་ཀྱིས་བཟོས་དུ་བཅུག་ཡོད་མ་རེད། བཟོས་དུ་མ་བཅུག་པ་དེ་ག་རང་ནས་བོད་དེ་ག་ཟེར་ན་རྒྱ་ནག་གི་སྟངས་འཛིན་འོག་ལ་མེད་བ་དེ་ར་སྤྲོད་གསལ་བོ་བྱེད་ཐུབ་རེད་ད་བོད་བར་གནས་ལ་བསྡད་པ་དེ་གི་ཁེ་ཕན་གཅིག་དེ་ག་བྱུང་རེད་ད་ཁོ་ལ་བོད་བར་གནས་དེ་དམག་ཆེན་གཉིས་པ་ལ་བོད་བར་གནས་བསྡད་པ་དེ་ལ་གྱོང་གཅིག་དང་ཁེ་གཅིག་བྱུང་ཡོད་རེད་ད་གྱོང་དེ་ག་རེ་རེད་ཟེར་ན་གལ་སྲིད་སྐབས་དེ་དུས་བོད་དེ་བར་གནས་ལ་མ་བསྡད་བྱས་ཡང་མིན་ན་འཇར་པན་གྱི་མཉམ་དུ་འགྲོ་ཡང་མིན་ན་ཨ་མི་རི་ཀ་གི་མཉམ་དུ་འགྲོ་བྱས་པ་ཡིན་ན། ཁོ་དམག་ཆེན་གཉིས་པའི་གི་རྗེས་མཇུག་ཚར་བའི་རྗེས་ལ་དམག་ཆེན་གཉིས་པའི་ནང་ལ་ཐེ་གཏོགས་ཡོད་རྒྱུ་རྒྱལ་ཁབ་ཚང་མ་ལ་སོ་སོ་སུ་ཕར་ངོས་འཛིན་ལ་བྱུང་གི་ཡོད་ར་བོད་དེ་ཁོ། བོད་དེ་ལ་ཅིག་འཛུལ་ཞུགས་བྱས་ཡོད་ར་བ་དམག་འཁྲུག་དེའི་ནང་ལ་འཛུལ་ཞུགས་བྱས་ཡོད་པ། དེ་འདྲ་ཡིན་པ་སོང་ཙང་ཨ་ནི་ཁོ་རང་བཙན་རེད་དང་རང་བཙན་མ་རེད་དང་གནས་སྟངས་ག་རེ་ཡིན་པ་དེ་གཞན་པ་ཚོས་ཧ་གོ་བསྡད་ཀྱི་ཡོད་རེད།

གོ་མིན་ཏང་གི་ཐེ་ཇུས་བོད་ནང་ལ་གོ་མིན་ཏང་གི་ཐེ་ཇུས་འགྲོ་གི་མེད་པ་དེ་གསལ་བོ་བཟོ་ཐུབ་རེད། ད་ཡིན་པ་ན་རྒྱ་གར་དབྱིན་ཇིའི་གཞུང་དང་གོ་མིན་ཏང་གཉིས་ཅར་ལ་ང་ཚོའི་གི་ངོས་ནས་ཨ་ནི་ཞི་བའི་གི་ཚོང་དང་འབྲེལ་ཡོད་ཀྱི་ཨ་ནི་བཟའ་བཅའ་དང་འབྲེལ་ཡོད་དེ་འདྲ་ཨ་ནི་བོད་ས་ཐོག་བརྒྱུད་བྱས་མར་ཡོང་ན་འགྲིག་གི་རེད་ཟེར་བཤད་ཡོད་འདུག་སྐབས་སུ་དེ་འདྲ་ཨ་མི་རི་ཀའི་གི་གནམ་གྲུ་དེ་དང་སྐབས་དེ་དུས་ཀྱི་ཨ་ནི་ད།

གསལ་བོ་ལི་བཟོ་ཐུབ་འདུག་སླ་བོ་ལ། ལགས་ལགས་སོ། བྱས་ཙང། དེའི་སྐོར་ལ་ཨ་ནི་སྐུ་ངོ་ཞྭ་སྒབ་དབང་ཕྱུག་བདེ་ལྡན་མཆོག་ནས་ཏག་ཏག་ད་ཡང་ཨ་མི་རི་ཀའི་གནམ་གྲུ་ལྷོ་ཁ་ཁུལ་དུ་ལྷུང་པའི་སྐོར་ལ་ངོ་སྤྲོད་ཏོག་ཙམ་ཞིག་གནང་ཞག། དགོང་དྲོ་ཆུ་ཚོད་བཅུ་བ་ཙམ་ལ་ལྷ་སའི་བྱང་ཕྱོགས་ནས་གནམ་གྲུ་ཞིག་ཡོང་སྟེ་ལྷོ་ཕྱོགས་སུ་སོང་བ་མང་པོས་མཐོང་ཐོས་བྱུང་ཞིང། ཉི་མ་གཉིས་སོང་རྗེས་སྣེ་གདོང་རྫོང་སྡོད་ཤོད་དྲུང་ཤར་ལྕང་པའི་ངོ་ཚབ་ནས་སྙན་ཞུ་ཕུལ་གསལ་བསམ་ཡས་དང་ཉེ་བའི་རྡོ་ནང་ཞེས་པའི་ཡུལ་གྱི་མདུན་གཙང་པོའི་ཆུ་འགྲམ་བྱེ་ཐང་སྟེང་ཨ་མི་རི་ཀའི་དམག་རྟགས་འཁོད་པའི་དོས་སྐྱེལ་གནམ་གྲུ་འཕྲུལ་འཁོར་བཞི་ཡོད་ཅིག་ལྷུང་བ་དང། གནམ་གྲུ་གཏོང་མི་ལྔ་རླུང་གདུགས་ལ་བརྟེན་ནས་བབས་ཏེ་རྩེད་ཐང་དུ་སྐྱོན་མེད་འབྱོར་ཚུལ་གསལ་བ། དེ་ནས་ཨ་མི་རི་ཀའི་གནམ་གྲུ་རྒྱ་གར་ནས་རྒྱ་ནག་ཁྲུང་ཆིང་ལ་དམག་མཁོའི་ཡོ་བྱད་དབོར་འདྲེན་ལ་བསྐྱོད་དེ་ཕྱིར་ལོག་སྐབས་ཕྱོགས་སྟོན་འཁོར་ལོར་སྐྱོན་ཤོར་ཏེ་ལམ་ནོར་གྱུར་ཐོག་སྐུལ་རྗེས་སྣུམ་ཟད་དེ་ལྷུང་བ་རེད། བོད་གཞུང་ནས་གནམ་གྲུ་གཏོང་མི་ལུ་ཏཱ་ནན་ཨར་ཨེ། ཁུ་རུ་ཛ། ཅན་ལ་རྟ་འུལ་དང་བཟོ་གསོད་སོགས་སྤྲད་དེ་ལྷ་སར་གཏོང་དགོས། ལྷོ་སྤྱིར་བཀོད་རྒྱ་གནང་བ་ལྟར། ལྷོ་སྤྱིའི་རོགས་རམ་གྱིས་ལྷ་སར་འབྱོར་བ་དང་ལྷ་སྡོད་རྒྱ་མི་དང་དབྱིན་ཇིའི་དོན་གཅོད་ནས་སྣེ་ལེན་བྱས་ཤིང་བོད་གཞུང་ནས་རྒྱལ་རྩེ་བརྒྱུད་རྒྱ་གར་ས་མཚམས་བར་སྐྱེལ་སྤྲོད་གནང་བ་དང་ཆབས་ཅིག་བོད་གཞུང་ནས་ཕྱི་རྒྱལ་བོད་གཞུང་ཕྱི་རྒྱལ་ལས་ཁུངས་ནས་རྒྱ་གར་ནང་ཨ་རིའི་དྲག་པོའི་དོན་གཅོད་ལ་བོད་ཀྱི་གནམ་ཐོག་གནམ་གྲུ་འཕུར་གཏོང་བྱུང་སྐོར་དང། སླད་ནས་དེ་འདྲའི་བོད་ཀྱི་གནམ་ཐོག་གནམ་གྲུ་འཕུར་སྐྱོད་བྱས་ན་འགྲིག་མིན་ཞེས་ངོ་རྒོལ་གྱི་ཕྱག་བྲིས་གནང་བ་ཨ་མི་རི་ཀའི་གཞུང་ནས་བོད་གཞུང་ཕྱི་རྒྱལ་ལས་ཁུངས་སུ། ད་ལམ་ལྷུང་པའི་གནམ་གྲུ་དེ་ནི་ཕྱོགས་སྟོན་འཁོར་ལོར་སྐྱོན་ཤོར་གྱིས་བོད་ཀྱི་ས་ཐོག་ཏུ་འཕུར་ལྷུང་བྱུང་བ། དགོངས་དག་སླད་ནས་དེ་འདྲ་མི་ཡོང་བའི་སྟངས་འཛིན་ཞུས་དང། ད་ལམ་གནམ་གྲུ་གཏོང་མི་རྣམས་ལ་རོགས་རམ་དང་བཅས་རྒྱ་གར་ས་མཚམས་སུ་སྐྱེལ་སྤྲོད་གནང་བར་ཐུགས་རྗེ་ཆེ་ཞེས། ཇུས་ཡིག་ཀྱང་མཐུན་སྦྱོར་བྱུང་བ་རེད། ད་འདི་འདིར་ཅིག་བྱུང་བ་རེད། ག་ཟེར་དགོས་རེད་གནམ་གྲུ་འདི་ཏན་ཏན་བི་ཀ་ཟག་པ་རེད། བསམ་ཡས་ཚུར་དེ་ཟག་པ་རེད་ད་བྱེ་མའི་སྒང་ཅིག་ཟག་པ་རེད་ཁོ་ཚོ parachute ནང་ནས་མཆོངས་ནས་ཨ་ནི་ལྷགས་པས་འཁྱེར་བྱས་ནས་ཆུ་ཕ་རི་ངོགས་ལ་གནམ་གྲུ་འདི་ཆུ་འདི་ཕྱོགས་ངོས་ཚུར་ཟག་པ་རེད། ཁོ་ཚོ་ཆུ་ཕར་ངོགས་ལ་སླེབས་ནས་ཨ་ནེ་རྗེས་མ་རྩེད་ཐང་ལ་ཕྱིན་པ་རེད་ད། ཁོ་ཚོས་ཆུ་དེ་ཆུ་གཞུང་འདི་དེད་ནས་གོམ་པ་བརྒྱབ་མར་འགྲོ་བ་དང་རྩེད་ཐང་སླེབས་པ་རེད། རྩེད་ཐང་སླེབས་དུས་ཨ་ནེ་རྩེད་ཐང་ལ་ཤོད་དྲུང་ཤག་བྱང་པ་ཟེར་མཁན་སྣེ་གདོང་རྫོང་སྡོད་རེད། སྣེ་གདོང་རྫོང་སྡོད་ཀྱི་ཁ་གཡར་བ་བྱས་ཨ་ནེ་འདི། སྐད་ཆ་ཤོད་མཁན་རྩ་ནས་མ་བྱུང་བ། ཨ་ནེ་གཅིག་གིས་རྒྱ་གར་སྐད་རབ་བལྟས་ཏེ་ཤེས་ཀྱི་ཡོད་ཙང་དེ་ཁོ་ཚོ་མི་ལྔའི་དཀྱིལ་ནས་གཅིག་འདིས་ཨ་ནེ་ཁ་ཆེ་གཅིག་གིས་སྐད་བསྒྱུར་བ་བྱས་ནས་ད་རྒྱ་གར་སྐད་ཀྱི་ནང་ནས་གོ་བརྡ་རབ་བལྟས་ཏེ་འཕྲོད་ནས་ཨ་ནི་བྱས་ནས་ཚུར་སྙན་ཞུ་བཏང་བྱས་ཨ་ནི་དེ་ལྷ་ས་ཚུར་འབྱོར་བ་རེད་ལྷ་ས་ཚུར་འབྱོར་ལྷ་ས་ང་ཚོ་གཞུང་གིས་རོགས་རམ་ཡག་པོ་གནང་ཡོད་བ་རེད་ཨ་དེ་རྒྱ་མི་དེ་ཆེ་ག་ཟེར་བའི་དོན་གཅོད་བྱས་བསྡད་ཡོད་བ་རེད་དབྱིན་ཇིའི་དོན་གཅོད་ཡོད་ཙང་ཁོང་ཚོས་རོགས་རམ་བྱས་བྱས་ཨ་ནི་བག་ཆགས་ཚུར་བྱས་རྗེས་མ་ཁོང་ཚོ་ཡག་པོ་བྱས་ནས་མར་ལོག་བ་རེད་ལོག་ནས་དེའི་སྐབས་དེ་ཕྱི་རྒྱལ་ལས་ཁུངས་ནས་ཨ་ནི་ཨ་མི་རི་ཀའི་དྲག་པོའི་གཞུང་ལ་ཨ་ནི། འདི་བཏང་ན་ཕྱག་བྲིས་བཏང་ན་ནི་ཨ་ནི་ད་འདའི་གནམ་གྲུ་དུགས་སུ་ལྷུང་བ་འདི་སུ་ལྟ་ང་ཚོའི་བོད་ཀྱི་ས་ཆའི་སྒང་ལ་ནི་ཅིག་གི་རྩ་ནས་ཨ་ནི་ད་ལྟ་ཕན་ལ་གནམ་གྲུ་ཡོང་མཁན་རུ་འདྲ་རྩ་ནས་ཡོད་མ་རེད་ཨ་ནི་ང་ཚོ་ནི་བར་གནས་ཀྱི་རྒྱལ་ཁབ་ཡིན་ད་ད་ལྟ་དུགས་སུ་བྱུང་བ་རེད་མ་གཏོགས་ཕྱིན་ཆད་འདི་འདྲ་གནང་ན་རྩ་ནས་འགྲིག་མི་འདུག་ཟེར་འདི་རུ་ཐག་རྩིས་རུ་ཅིག་གཏོང་ན་ནི་ཨ་ནི་དེ་ཚོ་དགོངས་དག་ཐུགས་བདེན་ཟེར་ད་ནི་འདི་འདྲ་སེ་ཕྱོགས་སྟོན་འཁོར་ལོ་ལ་སྐྱོན་ཤོར་ནས་འབབ་དགོས་བྱུང་བ་རེད་ཨ་ནི་དེ་ཚོ་རོགས་རམ་གནང་འདི་ཚོ་བོད་བབས་པ་འདི་ཚོ་ལ་དགོངས་དག་ཨ་ནི། ཅིག་གིས་དེ་ཚོ་རོགས་རམ་གནང་དེ་ཚོ་ཐུགས་རྗེ་ཆེ་ཟེར་བྱས་ནས་ཁོང་ཚོས་འདི་ཞུས་པ་རེད་དགོངས་དག་ཞུས་ནས་དེ་ཚོ་ང་ཚོས་ག་ཟེར་དགོས་རེད་ཨ་མི་རི་ཀའི་ད་འཛམ་བུ་གླིང་ལ་སྐད་གྲགས་ཡོད་པའི་རྒྱལ་ཁབ་ཅིག་ལ་ང་ཚོས་བག་ཙམ་ཐེལ་ཙེ་འདི་འདྲར་ཅིག་གཏོང་གནང་བྱས་དེ་ཚོ་ལ་ཁོང་ཚོས་དགོངས་དག་ཞུས་ཡག་པོ་ཞེ་དྲག་བྱུང་བ་རེད་དེ་མ་ཟད་ང་ཨ་མི་རི་ཀ་ཚོང་དོན་ལྟ་ཞིབ་ལ་འགྲོ་བའི་སྒང་ལ་ཨེ་སན་ཧ་བ་མཇལ་བྱུང་ང Columbia University ནང་ཨེ་སན་ཧ་བ་མཇལ་བྱུང་ཨེ་སན་ཧ་བ་མཇལ་འཕྲད་ལ་འགྲོ་བའི་སྐབས་ལ་ཨ་ནེ་གསུང་གི་འདུག་ང། ཨ་ནེ། ངའི་འོག་གི། ཁོ་རང་ད་དེ་སྔ་དམག་སྤྱི་ཡིན་པ་འདྲ་འདུག་ངའི་འོག་གི་དམག་མི། ཨ་ནེ། དེ། རྒྱ་གར་ནས་རྒྱ་ནག་ལ། འཕུར་འགྲོ་མཁན་གྱི་གནམ་གྲུ་ལ་སྐྱོན་ཤོར་ནས་བོད་ལ་ལྷུང་བའི་དུས་སུ་ཨ་ནེ་བོད་གཞུང་ནས་རོགས་རམ་ཞེ་དྲག་གནང་ཤག་ཨ་ཐུགས་རྗེ་ཆེ་ཞུ་རོགས་གྱིས། ཅེས་ང་དེ་རིང་ཟེར་ཨེ་སན་ཧ་བ་རང་གིས་བྱས་ནས་དེ་འདྲ་གསུངས་པ་མ་ཟད། ཨ་ནི། ཁྱོད་རང་དེ་ནས་འགྲོ་གི་ཡིན་ན། དམག་སྒར་གང་ལ་ལྟད་མོ་ལྟ་གར་འགྲོ་གི་ཡིན་ནི་ཁྱེད་རང་ཚོ། དམག་སྒར་ག་པར་ལྟད་མོ་ལྟ་གར་འགྲོ་གི་ཡིན་ནི། ཨ་ནི། ངས་ཨ་ནི། ཡི་གེ་བཏང་གི་ཡིན། ཨ་ནི་ཁྱོད་རང་ཚོ་རྒྱུགས་ཟེར་བཀའ་གནང་ནས་ཨ་ནི། དེ་ཚང Tolstoy། ང་ཚོ་མཉམ་པོ་རོགས་ལ་ཡོད། Tolstoy གིས་ཨ་ནི་རོགས་རམ་གནང་ནས། ཁོང་ཚོའི་ནོར་དཔོན་ཚན་གི། དྲག་པོའི་དམག་སྦྱོང་ལབ་ས་དེ་ལ་ནི་དེ་མདའ་ག་གཏོང་གནང་བྱས་དམིགས་བསལ་ཞེ་དྲག་གནང་བྱུང། རྗེས་སུ་འདི་རང་རེད་ད་དངོས་གནས་དྲང་གནས་ཀྱི། ཁོང་ཚོ་པས། ཁྲིམས་མཐུན་སྒོ་ནས་སྐད་ཆ་གསུང་གི་འདུག་ག་ང་རང་ཚོ་ནོར་སོང། བོད་ས་ཆ་གང་ལ། ཆེད་མངགས་ཆེན་པོ་དེ་འདྲ་མ་རེད་ང་རང་ཚོ་ནོར་སོང། རྗེས་སུ་དངོས་སུ་ཞལ་བསངས་ནས་ང་ཚོ་དེ་འདྲ་གསུང་གི་འདུག། དེ་སང་ཨའེ་སན་ཧ་བ། དེ་ནས་ཟླ་བ་ཁ་ཤས་ཀྱི་རྗེས་ལ་ཁོ་པེ་སི་ཏན་གནང་བ་རེད་ང། མཇལ་དུས་པེ་སི་ཏན་མ་རེད་ཀོ་ལོམ་བི་ཡ་ཡུ་ན། ཡུ་ན་བ་སི་ཏི་ཀི་པེ་སི་ཏན་རེད།

ཏག་ཏག་བྱེད་ཐུབ་ཡོང་མ་རེད་བྱེད་ཐུབ་པ་ཡིན་ན། དེ་སྐབས་དུ་བ་ད་ཡག་པོ་ཅིག་བྱེད་རྒྱུ་ཡོང་གི་ཡིན་མིན་དྲག་ཏུ་དེ་ཨ་ནི་ཏག་ཏག་རེད་བྱུང་ཡོད་མ་རེད་ད་དེ་ཚོ་རིམ་པས་རིམ་པས་ག་ལི་ག་ལི་ཐོན་གྱི་རེད།
ལོང། ཨ་ནི་སྟོབས་ལགས་ད་ད་ལྟ་གོང་ལ་ང་ཚོ་ནི་བོད་གཞུང་ཕྱི་རྒྱལ་ལས་ཁུངས་བཙུགས་གནང་བྱས་རྗེས། ཕྱི་ཕྱོགས་ལ་འབྲེལ་བ་གནང་སྟངས་ཀྱི་གནང་སྲོལ་ག་རེ་ཡོད་མེད་ད་འདི་གྲས་ཀྱི་སྐོར་ཅིག་གསུངས་སོང། འདི་དང་དུས་མཚུངས་ང་རང་ཚོ་ཡང་ལས་ཁུངས་ད་ཚན་པ་གསར་པ་འདི་འདྲས་ཅིག་བཙུགས་པའི་དབང་གིས་ཨ་ནི་བོད་གཞུང་ནང་ལོགས་ལ་ཡང་ཅིག་གི་ཕྱག་ལས་གནང་ཕྱོགས་ད་འདི་གྲས་ལ་ཡང་སྐབས་དེ་དུས་ལམ་སྟོན་རེ་ག་འདྲས་ཡོད་ན། རེད་ད་ང་ཚོས་ཀྱི་ཕྱི་རྒྱལ་ལས་ཁུངས་དེ་བཙུགས་པ་འདི་གིས་ང་ཚོས་ཀྱི་ཅིག་འཛམ་བུ་གླིང་གི་གཞུང་གཞན་པ་ནང་དག་གི་ཡ་ནི་ཕྱི་ལོགས་ཀྱི་གནས་ཚུལ་དེ་འབྲེལ་བ་དེ་བོད་གཞུང་ལ་འབྲེལ་བ་བྱེད་མཁན་དེ་ང་ཚོས་ཀྱི་བློན་ཆེན་ལས་ཁུངས་ཟེར་ན་འདྲ་དེ་འདྲས་ཅིག་བརྒྱུད་བྱས་ཨ་ནི་ཕར་འབྲེལ་བ་བྱེད་ཀྱི་ཡོད་པ་དང་ཨ་ནི་ཁ་ཐུག་ག་རེ་ཟེར་ན་དབུས་གཞུང་དེ་ལ་འབྲེལ་བ་བྱེད་ཀྱི་མེད་པའི་ཀྱི་འགྲོ་སྟངས་དེ་འཛམ་བུ་གླིང་གི་སྲིད་གཞུང་འགྲོ་སྟངས་དང་མཐུན་པ་ཅིག་ཆགས་བྱས་ཡག་པོ་ཞེ་པོ་ཅིག་བྱུང་ཡོད་རེད་ཕྱི་ལོགས་ནས་ད་ཞིབ་ཕྲའི་གནས་ཚུལ་ལ་ཕར་བལྟས་པ་ཡིན་ན་སྐབས་དེ་དུས་ང་ཚོས་ཀྱིས་ད་གཞུང་གི་ལས་བྱེད་མཁན་དེ་ཚོ་མི་ཡི་གིས་ད་ཕྱི་ལོགས་ཀྱི་འགྲོ་སྟངས་མ་ཤེས་པ་དང་དེང་དུས་ཀྱི་ཐོག་ལ་ཅིག་འགྲོ་སྟངས་དེ་མ་ཤེས་དུས་སྒོས་སུ་ཡང་འཛིན་སྐྱོང་བྱེད་སྟངས་ཁོ་རང་ལ་ནང་ལོགས་ལ་ཅིག་ཡང་དེ་འདྲའི་དཀའ་ངལ་ལོས་བྱུང་བ་རེད། དཔེ་ཆ་བཞག་ན་ང་ཚོས་ཀྱི་ཕྱི་རྒྱལ་ལས་ཁུངས་དེ་བློན་ཆེན་ལས་ཁུངས་ཅིག་གི་རྣམ་པ་ལ་ཡོད་པ་མ་རེད་བ། གཅིག་དེ་རེད། དེ་ཁོ་རང་ཁོ་ན་ལས་ཁུངས་ཟུར་རང་རེད། བློན་ཆེན་ལས་ཁུངས་ཅིག་ཡིན་པ་ན་དེའི་ཀྱི་ལས་དོན། བྱེད་ཕྱོགས་ཐོག་ནས་ཕར་ཚུར་ཅིག་ཡང་ཁྱད་པར་ཅིག་འགྱུར་གྱི་རེད་བ། གཉིས་ནས་ང་ཚོས་ཀྱི་ངོས་འཛིན་དེ་ཡག་པོ་ཅིག་ཐུབ་ཀྱི་ཡོད་མ་རེད། ལྷ་ས་ལ་ཡོད་རྒྱུ་གི་དབྱིན་ཇིའི་གཞུང་གི་དོན་གཅོད་ཧེའུ་རི་ཇཱ་སུན་དེ་དང་ཨ་ནི་གོ་མིན་ཏང་གི་དོན་གཅོད་སྐབས་དེ་དུས་བྱས་ན་ཁུང་ཆིང་ཙུང་ལབ་མཁན་བྱས་པ་རེད། དེ་གཉིས་ཆ་ལོ། ད་ལྟ་ང་ཚོས་འདུག་སེ་ལྟ་ཡོང་དུས་སྒོས་སུ། རྒྱ་ནག་གཞུང་གི་སྐུ་ཚབ་དང་རྒྱ་གར། དབྱིན་ཇིའི་གཞུང་གི་སྐུ་ཚབ་ཡིན་པའི་ཡིན་རྒྱུའི་བཟོ་འདྲ་ཅིག་འདུག་ཨ། དངོས་གནས་བྱས་ན་ཁོ་གཉིས་ཆ་ལོ་གནས་བབ་དེ་འདྲའི་མཐོ་པོ་ཡོད་པ་མ་རེད། ག་རེ་ཟེར་ན། ལྷ་ས་ལ་བཙུགས་བཞག་རྒྱུ་གོ་མིན་ཏང་གི་དོན་གཅོད་འདི། བོད་སོག་ལས་ཁུངས་ཀྱི། ད་ཡན་ལག་གི་ལས་ཁུངས་ཅིག་རེད། རྒྱ་ནག་ཁོ་རང་གི་འགྲོ་སྟངས་མ་ཅིག་བང་རིམ་ལུགས་ཀྱི་འགྲོ་སྟངས་བྱས་པ་ན། ཨ་དེ་འདྲ་བྱེད་དུས་སྒོས་སུ་གོ་གནས་དམའ་བོ་ཞེ་པོ་ཞིག་འདུག་ཨ། གོ་གནས་དམའ་བོ་དེའི་ཁ་ཐུག་ག་རེ་ཟེར་ན་བཀའ་ཤག་ལ་འབྲེལ་བ་བྱས་དང་དེ་འདྲ་བྱས་ན། ཁོ་ཁྱད་མཚར་ཞིག་ང་ཚོས་ཀྱི་བཀའ་ཤག་གི་ཆེ་མཐོང་དང་བཀའ་ཤག་གི་གནས་བབ་དེ་ཞེ་པོ་ཞིག་མར་ཆག་འགྲོ་མཁན་བཟོ་འདྲ་ཞིག་འདུག་ཨ། ཨོ་བྱས་ཙང་ད་དེ་འདྲ་ཡིན་དུས་སྒོས་སུ་ང་ཚོའི་ངོས་ནས་སྐབས་དེ་དུས་རྒྱ་ནག་གི་དོན་གཅོད་ཅིག་རྒྱ་ནག་དབུས་གཞུང་ཁོ་རང་གི་ཁ་ཐུག་གི་དོན་གཅོད་ཅིག། ལས་ཁུངས་ཅིག་ཡང་མིན་ན་ག་རེ་ཟེར་ན་གཞུང་ཚབ་ལུས་ཅིག། གི་རེད་དགོངས་ཡ་ཞིག་མ་གཏོགས་བལ་གི་བལ་གི་གནས་བབ་དེ་ཞེ་དྲག་ཅིག་ང་ཚོས་གི་ར་འཕྲོད་གི་ཡོད་ས་མ་རེད་དེ་ག་ན་ད་རྒྱ་གར་དབྱིན་ཇིའི་གཞུང་གི་དོན་གཅོད་ཅིག་ང་ཚོས་ལ་ཁ་བྱེད་གི་རེད་ཧིའུ་རི་ཇར་སན་དེ་དངོས་གནས་བྱས་ན་རྒྱ་གར་དབྱིན་ཇིའི་གཞུང་གི་འོག་ལ British India Raj ལབ་མཁན་དེ་གི་འོག་ལ་སི་ཁིམ་གི Political Office ལབ་མཁན་དེ་ཡོད་རེད། འབྲས་ལྗོངས་ཀྱི་ཅིག་ལས་ཁུངས་དེ་ཡོད་པ་རེད། ད་ལྟ། ལྷ་ས་ལ་བཙུགས་བཞག་རྒྱུ་རྒྱ་གར་བདེ་སྐྱིད་གླིང་ལ་བཙུགས་བཞག་རྒྱུ་གི་རྒྱ་གར་དབྱིན་ཇིའི་གཞུང་གི་ལས་ཁུངས་ཧིའུ་རི་ཇར་སན་དེ་འབྲས་ལྗོངས་བློན་ཆེན་གྱི་འབྲས་སྤྱི་བློན་ཆེན་གྱི་འོག་གི་ཡན་ལག་གི་ལས་ཁུངས་ཅིག་རེད། བྱས་ཙང་ཁོ་གཉིས་ཅག་ལས་གནས་བབ་དེ་དམའ་བོ་ཞེ་པོ་རེད་ཡིན་ན་ང་ཚོས་སྐབས་དེ་དུས་ཙམ་པར་ང་ཚོས་ཀྱི་ལས་ཀྱི་སྣེ་མོ་ཚོ་གི་དེ་འདྲས་དམའ་བོ་ཞིག་ཡིན་པ་དེ་མཁྱེན་གྱི་ཨ་ཡོད་ན་བསམ་བསམ་བློ་ཞིག་འདུག་ག་རེ་ཟེར་ན་ཁ་ཐུག་ཁོ་རང་རྒྱ་གར་དབྱིན་ཇིའི་གཞུང་གི་དཔེ་དེ་ཅིག

རེད་དེ། ད་རྒྱ་ནག་གཞུང་གིས་ཁོ་རང་ཚོ་གིས་ད་ཡོངས་གྲགས་ཀྱི་ག་རེ་ཟེར་ན་ད་ཡིག་ཆ་བལྟས་པ་ཡིན་པ་ཡིན་ན་རེད། ཡོངས་གྲགས་མ་ཡིན་པའི་གི་དེ་སྐབས་དེ་དུས་ཁོང་རྒྱ་ནག་གོ་མིན་ཏང་གི་ག་རེ་ལབ་དགོས་རེད་སྐབས་དེ་དུས་ཕར་ཚུར་འབྲེལ་དུས་ཆེད་གི་ཡིག་ཆ་ལ་བལྟས་པ་ཡིན་པ་ཡིན་ན་རེད། དེ་ཚོ་ལ་བལྟས་པ་ཡིན་ན་ག་རེ་ཟེར་ན། རྒྱ་ནག་གིས་བོད་སོག་ལས་ཁུངས་ལབ་མཁན་དེ། རྒྱ་ནག་གི་བློན་ཆེན་ལས་ཁུངས་དེ་འདྲ་རེད་མི་འདུག་ཨ། དེ་ཐོག་མའི་ཆ་ལ་ནང་སྲིད་ལས་ཁུངས་ཀྱི་འོག་ལ་སླང། གོ་དེ་ཕྱི་དྲིལ་ལས་ཁུངས་དང་ཡང་མཉམ་ལས་བྱས་པའི་རྣམ་པ་ཅིག་མངོན་མཐོ་པོ་དང།
རེད་ཕྱི་དྲིལ་ལས་ཁུངས་ཀྱི་དང་བྱས་རེད་ཐོག་མའི་ཆ་ལ་ནང་སྲིད་ལས་ཁུངས་འོག་ལ་བཞག་འདུག་ཨ། དེའི་རྗེས་ལ་ཁུལ་གྱི་ལས་ཀ་བྱེད་སྟངས་དང་འབྲེལ་དེ་ནི་ཕྱི་དྲིལ་ལས་ཁུངས་ཕྱི་དྲིལ་ལས་ཁུངས་རང་གིས་རང་ལ་ཁ་ཐུག་ཡོད་པ་མ་རེད་དཔེ་བཞག་ན། བོད་སོག་ལས་ཁུངས་ཀྱི་གནས་ཚུལ་མང་པོ་ཅིག་ཕྱི་དྲིལ་ལས་ཁུངས་ལ་སྤྲད་དང་ཡང་མིན་ན་ཞིང་ཀྲེང་ཡོན་ལབ་ཡག་གི་ད་རྒྱ་ནག་དབུས་ད་ལས་ཁུངས་ལ་དབུ་མར་དབུས་ཆབ་སྲིད་ལས་དོན་ལས་ཡང་མིན་ན་དམག་དོན་ལས་ཁུངས་དེ་ཚོ་ལ་ཕར་ཚུར་ཡིག་ཆ་སྤྲད་ཀྱིན་སྤྲད་ཀྱིན་དང་ཡང་མིན་ན་བོད་དང་འབྲེལ་བའི་གནས་ཚུལ་ཅིག་ན་ཁོ་ཚོ་བརྒྱུད་བྱས་མར་ཅིག་གསལ་བཤད་བྱེད་ཡས་ལུས་ཅི་མ་རེད་དོན་མེད་དེ་ཁོ་ཚོ་ལ་དབང་ཆ་ཞེ་དྲག་མིན་འདུག་ཨ། ད་ལྷ་ས་ལ་བསྡད་མཁན་དེ་ལྷ་ས་ལ་ཡོད་རྒྱུ་དོན་གཅོད་དེ་དེའི་གི་ཡན་ལག་ཅིག་རེད་དོ་དེའི་གི་ལྷ་ས་ནས་དཔེ་བཞག་ན་ལྷ་ས་སྐྱིད་སྟོད་པའི་ནང་ལ་བསྡད་མཁན་གོ་མིན་ཏང་གི་དོན་གཅོད་ལབ་མཁན་དེ་ང་ཚོས་ནམ་རྒྱུན་ལབ་མཁན་གོ་མིན་ཏང་གི་དོན་གཅོད་ལབ་ཡག་དེ་གིས། མར། རྒྱ་ནག་ལ་སྙན་སེང་ཞུ་དུས་སྐབས་སུ་ཡིག་ཆ་གནས་ཚུལ་ཅིག་བོད་ཀྱི་གནས་དང་འབྲེལ་ཡོད་གནས་ཚུལ་ཞུ་དུས་སྐབས་སུ་ཁོ་ཚོས་ཐོག་མར་སུ་ལ་ཞུ་དགོས་འདུག་ཟེར་ན་བོད་སོག་ལས་ཁུངས་ལ་ཞུ་དགོས་འདུག་ཨ། བོད་སོག་ལས་ཁུངས་ལབ་མཁན་དེ་གིས་ཨ་ནི་སུ་ལ་ཞུ་གི་ཡོད་རེད་ཟེར་ཞིང་ཞིང་ཀྲེང་ཡོན་ཟེར་ན་འདྲ་སྐབས་དེ་དུས་ད། ཅང་ཀེ་ཤེག་རེད་པ། ཅང་ཀེ་ཤེག་ལ་ཡར་སྙན་སེང་ཞུ་གི་འདུག་ཨ། སྲིད་འཛིན་ལས་ཁུངས་ལ་ཞུ་གི་ཡོད་རེད།

བདེ་སྐྱིད་གླིང་ལ་བཅའ་སྡོད་བྱེད་མཁན་ཀྱི་རྒྱ་གར་དབྱིན་ཇིའི་གཞུང་གི་ཧིའུ་རི་ཇར་སན་གྱི་བོད་དང་འབྲེལ་བའི་གནས་ཚུལ་ག་རེ་ཡོད་ན་ཐོག་མར་དེ་ག་ལ་སུ་ལ་ཡར report བྱེད་དགོས་རེད་ཟེར་ན་སྙན་སེང་ཞུ་དགོས་རེད་ཟེར་ན་འབྲས་སྤྱི་བློན་ཆེན་ལ་འབྲས་ལྗོངས་སྤྱི་ཁྱབ་ལ་རེད། འབྲས་ལྗོངས་སྤྱི་ཁྱབ་ཀྱིས་སུ་ལ་སུ་ཡི་གེ་དེ་སྙན་སེང་ཞུ་གི་རེད་ཟེར་རིམ་པ་དེ་སྙན་སེང་ཞུ་དགོས་རེད་ཟེར་ན British India Raj རྒྱ་གར་དབྱིན་ཇིའི་ལས་ཁུངས་ལ་སྙན་སེང་ཞུ་དགོས་པ་རེད། བྱས་ཙང་རྒྱ་གར་དབྱིན་ཇིའི་ལས་ཁུངས་ཀྱི་བོད་དང་འབྲེལ་བའི་གནས་ཚུལ་བྱུང་བ་ན་ཐོག་མར་འབྲས་ལྗོངས་སྤྱི་ཁྱབ་ལ་བཏང་གི་རེད།

བདེ་སྡུག་ཁྱི་ཡི་སྦྱོར་བ་དཔེ་ཤ་བཤད་ན། རྒྱ་ནག་གོ་མིན་ཏང་གིས་བོད་དང་འབྲེལ་བའི་གནས་ཚུལ་ཅིག་ང་ཚོའི་ངོས་ནས་རག་མ་འགྲོ་བ་ཞེས་དང། རྒྱ་གར་དབྱིན་ཇིའི་གཞུང་ཟེར་ན་འདྲ་དབྱིན་ཇིའི་གཞུང་དང་བོད་གཉིས་བར་ལ་གནས་ཚུལ་རག་མ་འབྲེལ་བའི་ཡོང་ཨེ་ཏེ། ང་ཚོས་བཤད་ས་དེ་མ་རག་འདྲ་ཨ་ནི། དབྱིན་ཇི་ཕེབས་ཏེ་ལས་ཁུངས་སྦྱོར་བ་ཨ་ནི་ཁོ་ཚོས་ཀྱི་གནས་ཚུལ་དེ་ཡག་ཁར་ཐུག་ཅིག་ཡག་མ་སླེབས་བྱས་ནི་བརྡ་ལན་ཡག་པོ་མ་སྤྲོད་དེའི་བར་ར་དེ་ལ་ལྷག་བསྡད་ཀྱི་འདུག་ད་དངོས་གནས་བྱས་ན་ང་ཚོས་ཀྱི་ཕེབས་ཏེ་བདེ་སྡུག་ཞུས་ས་དེ། ཅང་ཀེ་ཤེག་ཁ་ཐུག་ཡིན་པ་དང་ཡང་མིན་ན་རྒྱ་གར་དབྱིན་ཇིའི་ལས་ཁུངས་དེ་ཁར་ཐུག་གི་བློན་ཆེན་ཁོ་རང་ཡིན་པ་ཡིན་པ་ཡིན་ན། ཨ་ནི Lord ལ་གུ་རུ་སྐབས་དེ་བློན་ཆེན་ཟེར་ན་ད་རྒྱ་གར་དབྱིན་ཇིའི་ལས་ཁུངས་ཀྱི་མཐོ་ཤོས་དེ་ལ་ཁོ་རང་ཡིན་པ་ཡིན་ན་ན། ཨ་ནི་གཞི་ནས་གནས་ཚུལ་ཐག་ཆོད་ས་རེད་བ་ང་ཚོས་གནས་ཚུལ་ཐག་མ་ཆོད་པའི་གནས་ཚུལ་མང་པོ་ཞིག་དེ་འདྲ་ལ་ཐུག་བསྡད་ཡོད་ས་རེད། ཨ་ནི་ང་རང་ཚོས་ཀྱི་དཔེ་བཤད་ན། ཕྱི་རྒྱལ་ལས་ཁུངས་ཀྱི་ངོས་ནས་ཡང་བཀའ་ཤག་ལ་ཡང་སྙན་སེང་ཞུ་ཡས་དང། ཚུར་སྙན་སེང་ཞུ་ཡས་དང་ཁོ་འཇོན་པོ་ཞིག་མ་བྱུང་ན་དེའི་བར་ར་དེ་ལ་ཅིག་བར་མིན་དོ་མིན་ལྷག་དེ་ཞིག་གནས་ཚུལ་མང་པོ་ཞིག་ཡོང་གི་འདུག་པ་བྱས་ཙང་འདིས་ཀྱིས་ཅིག་ཕྱི་རྒྱལ་ལས་ཁུངས་དང་བཀའ་ཤག་གི་བར་ར་ལ་འགྲོ་སྟངས་དང་ཕར་ཚུར་སྙན་སེང་གི་འགྲོ་སྟངས་དང་གོ་རིམ་འགྲོ་སྟངས་དེ་ཡང་ཤུགས་ཆེ་བོ་གསལ་པོ་ཞེ་དྲག་ཞེ་དྲག་ཅིག་མི་འདུག།

ལྷད་ས་གས་ཇི་ལྟར་དཔེ་བྱས་ན་ཕྱི་རྒྱལ་ལས་ཁུངས་ནང་ལ་བསྐོས་ནས་བཅུག་འདུག་པར་དུ་ཅིག་ལས་དོན་གྱི་འགན་འཁྱེར་མཁན་དེ་ཟུར་ཁང་དབང་ཆེན་ཚེ་བརྟན་ལགས་ཨ་ནི་རྒྱ་གར་ལ་ཐེངས་མ་གཅིག་གཉིས་ཅིག་ཕེབས་འདུག་ཨ་དག་གི་འཕྲོད་བསྟེན་གྱི་སྨན་བཅོས་དང་དེ་འདྲ་སྤྲད་རྗེས་དེ་མ་ཡིན་པའི་གི་ཅིག་ཕེབས་མྱོང་མི་འདུག་ཨ་ད་ཡིན་ན་ལ་ཁོ་རང་ཏོག་ཙམ་དྲག་ག་ལོ་ཅིག་ལ་བརྩིས་ཀྱི་འདུག་ག་རེ་ཟེར་ན་དབྱིན་ཇི་ཡང་ཁོ་རང་གི་སྲས་དེ་ཟུར་ཁང་ལྷ་དབང་སྟོབས་རྒྱལ་ལབ་མཁན་དེ་དབྱིན་ཇི་མཁྱེན་གྱི་འདུག་ཨ་ཨ་ནི་རྒྱ་ཡིག་ཡང་ཏོག་ཙམ་མཁྱེན་གྱི་འདུག་ཨ་དེ་འདྲ་བྱས་ཏེ་ཏོག་ཙམ་གོ་ཆོད་པོ་ལོ་ཅིག་ལ་བརྩིས་དགོས་དགོས་ཀྱི་འདུག་དེ་ཡིན་པ་ཡིན་ན་ད

འདུག་བ་མེད་བར་བ། རེ་རེ་མི་འདུག་རེ་རེ་ཨ་རེ། ན་གོ་ཅིག། ང་ཚོའི་སྲོལ་རྒྱུན་སྔོན་མའི་གི་འགྲོ་སྟངས་རང་དེ་འདྲ་ཅིག་ལ་ཅིག་བྱས་ཅིག་མ་འདུག་དཔེ་མཚོན་ཡག་ཤོས་ཅིག་ག་རེ་ཟེར་ན། འཛམ་གླིང་དམག་ཆེན་གཉིས་པ་དེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་ཡན་དུ་ལ་ཞེ་དྲུག་ཡན་དུ་ལ་མཇུག་བསྒྲིལ་རེད་བ། ཨ་ནི་ང་ཚོས་ཀྱི་བོད་ལྷ་ས་ལ་ཡོད་སྐྱོད་ཀྱི་ད་བོད་དེ་ད་གྲོང་ཁྱེར་གྱི་མི་ཞིག་ཏོག་ཙམ་མགོ་ཚོད་པ་བྱེད་དགོས་རེད་བ། དེ་རེ་རེ། རེ་རེ་ལྐུག་ཤོས་ཅིག་གི་ཕྱི་ལོ་ཆིག་སྟོང་དགུ་བརྒྱ་ཞེ་ལྔ་བཅུ་ང་བཞི་ང་ལྔ་ང་དྲུག་དེ་ཚོ་ལ་ཨ་ནི་འཛམ་གླིང་དམག་ཆེན་གཉིས་པ་དེ་དེ་འདྲ་སུ་ལ་ཐོབ་ཀྱི་འདུག་ཟེར་སྐད་ཆ་དྲིས་ཡོད་རེད་ཟེར་དེ་འདྲ་གི་གནས་ཚུལ་ལོ་རྒྱུས་དེ་འདྲ་འདུག་ཨ་དེ་ཕྱི་དྲོ་གོ་སུ་ང་ཚོས་ཀྱི་བལྟས་དེ་ཕྱི་ལོགས་ཀྱི་གནས་ཚུལ་ཡག་པོ་ཞིག་ང་ཚོ་ལ་ཚུར་ར་འཕྲོད་ཀྱི་མེད་བ་དེ་ཡག་པོ་ཧ་གོ་གི་མེད་བ་དེ་གལ་ཆེ་ཤོས་རེད་འདུག་ཨ་ད་དངོས་གནས་ཕྱི་ལོགས་ཀྱི་གནས་ཚུལ་ཚུར་སྤྲད་མཁན་དེ་ང་ཚོ་ལ་ལྟ་ས་ལུགས་དེ་མེ་ལོང་དང་འདྲ་ཞིང་དེ་སུ་རེད་ཟེར་ན་ཀ་བློན་སྦུག་ལ་ཡོད་གྱོ་གི་མཐར་ཕྱིན་སྦ་བུ་ལགས་ཀྱི་གསར་འགྱུར་མེ་ལོང་ལབ་མཁན་ཅིག་ཡུལ་ཕྱོགས་སོ་སོའི་གསར་འགྱུར་མེ་ལོང་ལབ་མཁན་ཅིག་རེད་ད་དེ་ཕྱི་ལོགས་ཀྱི་གནས་ཚུལ་འཕེལ་རིམ་རྟ་ས་ཡག་ཤོས། ལྷག་པར་དུ། འཛམ་གླིང་དམག་ཆེན་གཉིས་པ་དང་འབྲེལ་བའི་གི་གནས་ཚུལ་ལྟ་ས་ཡག་ཤོས་དེ་དེ་རེད་དེའི་ནང་ལ་གསལ་པོ་དང་ཡག་པོ་ལ་བཀོད་ཡོད་རེད། ད་འདིའི་གི་ཚགས་པར་དེ་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་སྐབས་སུ། ཐུགས་སྣང་ཞེ་པོ་གནང་བྱས་སྐབས་དེ་དུས་པའི་དེ་ཕར། བདུན་ཕྲག་བདུན་ཕྲག་ལ་ཕར་སླེབས་བསྡད་གི་འདུག་ཨ། ཕར་ཕུལ་གི་འདུག་ཨ། ཨ་ནི་ང་ཚོའི་གི་སྐུ་དྲག་དེ་ཚོ་ཅིག། དོ་སྣང་བྱས་དེ་འདྲ་མངགས་གི་འདུག། དེ་མ་ཡིན་པའི་གི་ཕྱིའི་ཕྱི་ལ་དེ་ཚོ་ཡང་བཀག་འགོག་བྱེད་ཀྱི་ཅིག་དགོངས་པ་དེ་འདྲ་བཞེས་གི་འདུག་ང་ཚོའི་གི་ཡང། མཐོ་རིམ་གི་འགོ་ཁྲིད་མང་པོ་ཞིག་གི། ག་ས་ན།

སྐབས་དེ་དུས་ཀྱི་ད་ཕྱི་རྒྱལ་ལས་ཁུངས་བཙུགས་ཚར་བའི་དུས་ཚོད་ཅིག་རེད་འདི་ནང་ལོགས་ལ་ཡང་ནུས་པ་ག་འདྲས་ར་ཅིག་ཐོན་ཡོད་ན་སྔོན་ལ་ཡང་འདིའི་འབྲེལ་ཡོད་ཀྱི་གནས་ཚུལ་ཅིག་ཡོད་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་དེ་ག་ངོ་སྤྲོད་གནང་པ་ཅིག་འདི་ཅིག་གསན་རོགས་གནང། འཇར་མན་ཧན་རིག་ཧ་ར་དང་ཨབ་ཤི་ནཱ་ཐ་སེན་ཏེར་གཉིས་རྒྱ་གར་རྡེ་ར་རྡུན་དབྱིན་ཇིའི་དམག་སྒར་དམག་གི་བཙོན་ར་ནས་བྲོས་ཏེ་སྟོད་ཕྱོགས་རྩ་བྲང་དང་ས་དགའ་གྲོ་ཤོད་བརྒྱུད། ཤིང་བྱ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་ལྔ་ཟླ་བ་དང་པོའི་ནང་ལྷ་སར་འབྱོར། རྒྱ་གར་གཞུང་ནས་ཁོང་གཉིས་རྒྱ་གར་དུ་ཕྱིར་སློག་དགོས་ཚུལ་ཞུས་ཀྱང་མ་གནང་བ་རེད། གང་ཡིན་ཟེར་ན་བོད་འཛམ་གླིང་དམག་ཆེན་གཉིས་པའི་མཐུན་ཕྱོགས་རྒྱལ་ཁབ་ཁོངས་སུ་མེད་པས་བར་གནས་ཀྱི་རྒྱལ་ཁབ་ལ་བརྟེན། ཁོང་གཉིས་རྩིས་སྤྲོད་མ་གནང་བར་སྲིད་དོན་གྱི་སྐྱབས་བཅོལ་དུ་བཞེས་ནས་ཨབ་ཤི་ནཱ་ཐས་གྲྭ་བཞི་གློག་འཕྲུལ་ལས་ཁུངས་ཀྱི་སྣ་ཆེན་འཕྲང་གི་ཆུ་ཡུར་གསར་པ་བཟོ་རྒྱུའི་ཚད་ལེན་སོགས་ཀྱི་ལས་འགན་བྱས་ཏེ་ཞིང་འབྲོག་གློག་ཁང་གསར་རྒྱག་གི་ལས་གྲྭའི་ཁོངས་སུ་ཉར་གནང་དང། ཧན་རིག་ཧ་ར། ལྕགས་པོ་རིའི་མདུན་རྩི་ཤིང་གསར་འཛུགས་དང་དེ་དང་ཉེ་བའི་སྐྱིད་ཆུའི་ཆུ་རགས་གསར་རྒྱག་སོགས་ལ་སློབ་སྟོན་བྱས་ཏེ་གཉིས་ཀས་ཁྲིམས་མཐུན་སྡོད་མཁས་བྱས་པ་ལ་བརྟེན་ནས། བོད་པའི་མི་དྲག་དྲག་ཞན་ཚང་མ་དང་འདྲིས་ཆེ་ཞིང་རྗེས་སུ་གུང་བྲན་ནས་བོད་ནང་བཙན་འཛུལ་སྐབས།

ཨ་ནི་དེ་དང་འདྲ་བོད་པའི་སྐུ་དྲག་ཚོའི་ནང་ལ་ཕྱིན་ཚང་མ་ལོ་བ་འདི་རུ་བྱས་བྱས་ཁ་སོ་རེ་སྒང་ག་ལ་འདྲིས་པོ་རྗེས་མ་ཁོ་བོད་སྐད་བདེ་ཐག་ཆོད་ད་ལོ་བདུན་བསྡད་ཙང་བོད་སྐད་བདེ་ཐག་ཆོད་ཡོད་རེད་བདེ་ཐག་ཆོད་བྱས། ལྷ་ས་རང་གི་ལུང་པའི་ནང་གི་ས་ཁྲ་ས་ཁྲ་བཟོ་བ་དང་ད་ཁ་སོ་རེ་ལམ་ཁ་དང་ཅི་ད་ཁང་པ་ག་ཚད་ཡོད་པ་དེ་དེ་སྒང་ག་ཁོས་གསལ་ཐག་ཆོད་བརྒྱབ་ཡོད་རེད་གསལ་ཐག་ཆོད་དེ་དང་པོ་བོད་གཞུང་གི་བཀའ་རེད་ཁོ་རྒྱག་ཡག་ལ་བཀའ་གནང་ནས་ཨ་ནི་འདི་བཟོ་ཡག་དགོངས་གཞི་ཡོད་རེད་བོད་གཞུང་གི་ཁང་པ་དེ་ག་དེ་སྒང་ག་ལོགས་ལ་ཨང་གྲངས་བརྒྱབ་བྱས།

ལུང་རྟོགས་ལགས་ཨ་ནི་སྐབས་དེ་དུས་ད་འཛམ་གླིང་དམག་ཆེན་གཉིས་པའི་ཨ་ནི་གནས་སྟངས་འདི་འདྲ་ཅིག་གི་འོག་ནས་འཇར་མན་གྱི་མི་གཉིས་བོད་ཀྱི་རྒྱལ་ས་ལྷ་ས་བར་ལ་སླེབས་པ་ཅིག་གི་བྱུང་བ་རེད་བྱས་ཙང་འདིའི་སྐབས་ལ་ཕྱི་རྒྱལ་ལས་ཁུངས་ཀྱི་ཡང་ནུས་པ་ག་འདྲས་ར་ཅིག་གི་ཐོན་ཡོད་ན། རེད་འགྲོ་ག་ལ་ད་སྐབས་དེ་དུས་ཕྱི་རྒྱལ་ལས་ཁུངས་ཀྱི་དམིགས་བསལ་ཤུགས་ཆེན་པོ་ཅིག་ཁོ་དང་ཁོ་ཚོ་དང་འབྲེལ་བ་ཡོད་པ་མ་རེད་ག་རེ་ཟེར་ན་ཁོ་ཚོ་བཙོན་ཁང་ནས་ཅིག་དམག་ཆེན་གཉིས་པའི་གི་གནས་ཚུལ་དང་འབྲེལ་བའི་ཐོག་ནས་ནི་ད་དམག་མི་ལབ་དགོས་མ་རེད་དེ་ཁོ་རང་ཚོ་གསང་བའི་གི་ཏར་དང་དེ་འདྲ་གོ་སྒྲིག་བྱེད་མཁན་རེད་དོ་ས་གཞི་དང་དེ་འདྲ་བརྟག་དཔྱད་བྱེད་མཁན་རེད་དོ་གང་བྱས་ད་དམག་ཆེན་གཉིས་པ་དང་འབྲེལ་བ་ཡོད་རྒྱུ་གི་ད་དམག་མི་ལ་ངོས་འཛིན་བྱས་ན་འགྲིག་ཡེ་ལོ་ཁྱབ་ཁོངས་ལ་བརྩི་དགོས་མཁན་ལོ་བྱེད་གི་དོ་བྱས་ཙང་དེ་འདྲས་གི་མི་གཉིས་ཨ་ནི་ག་རེ་ཟེར་ན་ད་བཙོན་ཁང་ནས་ཅིག་བྲོས་བྱས་ད་འགའ་ཤས་གི་བྱས་ན་རྡེ་ར་རྡུན་ལ་ཁོ་རང་ཚོ་རྒྱ་གར་གི་འགའ་ཤས་གི་བྱས་ན་དེ་འདྲ་རྡ་རམ་ས་ལ་འཁྲིས་འདི་ལ་ཡོལ་ལ་ནས་བྲོས་པ་རེད་ཡོལ

ད་སྐབས་དེ་དུས་ཨ་ནི་ང་ཚོས་ཀྱི་གཅིག་ནས་དང་པོ་དེ་ལ་ཁོ་ཚོ་ག་རེ་མེད་ཧ་གོ་གི་ཡོད་མ་རེད། ད་ཡིན་ན་ལ་རྗེས་ལ་པེ་དབྱིན་ཇི་ཤེས་མཁན་ད། ང་ཚོས་ཀྱི་གྲོང་སྐུ་དྲག་གི་སྲས་དེ་འདྲ་ཡོད་དུས་ཁོ་ཚོ་དང་ཕག་ཚོ་འབྲེལ་འདྲིས་ལུགས་བྱུང་གཙོ་ཆེ་ཤོས་དེ་ཚ་རོང་གི་ག་རེ་ཟེར་ན་དེ། ཞུ་ཅོག་ལུས་བྱས་ཆེ། ཅིག་བྱུང་རེད་ཕེ་ཡི་དེ་ཁ་ལོག་སི་ན། སྡོད་ཐུབ་ཡས་ལུགས་ཤིག་ད་དེ་ཡིས་ཀྱི་ང་ཚོས་ཀྱི། ཁ་ཐུག་ཕྱི་རྒྱལ་ལས་ཁུངས་དང་དམིགས་བསལ་ལོ་རྒྱུས་ཤུགས་ཆེ་བོ་འབྲེལ་བ་ཡོད་པ་མ་རེད་ཡིན་ནའང་ལྟ་རྟོག་བྱས་དང་རྩད་གཅོད་གནང་ཡས་དག་གནང་འགྱུར་བ་ད་ཡིན་པ་ཡིན་ན་ང་ཚོས་དེ་ལས་གནད་འགག་ཆེ་བའི་ལོ་རྒྱུས་ག་རེ་ཡོང་གི་ཡོད་རེད་ཟེར་ན་སྐབས་དེ་དུས་ཙམ་པ་བོད་གཞུང་གི་ཁོ་ཚོ་སྐྱབས་བཅོལ་ལོ་ཉར་ཡོད་རེད་ག་ཚོད་ཁོ་ཚོ་ང་ཚོར་སྐྱབས་བཅོལ་ལོ་ཡོང་རེད་དངོས་ཡོད་ཐོག་ནས་སྐྱབས་བཅོལ་ཡོང་རེད་ཨ་ནི་བོད་གཞུང་གི་སྐྱབས་བཅོལ་ལོ་ཉར་རེད་ག་རེ་ཟེར་ན

ད་ལ་གང་འཚམ་ཅིག་བྱེད་གནང་གི་ཡོད་པ་དེ་གསལ་བོ་དང། ཨ་ནི་ལྷག་པར་དུ་སྐབས་དེ་དུས་རྒྱལ་ཁབ་ཅིག་གི་ངོ་བོ་རང་ལ་ཤུགས་ཆེ་བོ་ཞིག་ང་ཚོས་ཀྱི་རྣམ་པ་ནང་མ་སོང་ན་གསལ་བོ་ཆགས་བསྡད་ཡོད་པ་རེད་ག་རེ་ཟེར་ན་སྐྱབས་བཅོལ་ལི་གཅིག་ལ་ཕར་སྐྱབས་བཅོལ་ཞུ་ཡས་དང་ཕེ་དེ་སྐྱབས་བཅོལ་ལ་བདག་སྤྲོད་བྱས་ཅིག་ཉར་ཡས་དེ་རྒྱལ་ཁབ་ཅིག་གི་ག་རེ་ཟེར་ན་ཕེ་དེ་ད་ཅིག་བྱེད་སྟངས་གལ་ཆེ་ཤོས་ལུ་ཅིག་ཆགས་བསྡད་ཡོད་རེད་པ། ཨོ་དེ་ཆགས་བསྡད་འདུག་ང་ཚོས་དེ་བྱེད་སྟངས་ཉར་སྐྱོང་དེ་གི་ང་ཚོས་དུས་སྐབས་དེ་གི་བོད་ཀྱི་ག་རེ་ཟེར་ན་རྒྱལ་ཁབ་སྲིད་གཞུང་གཅིག་གི་བྱེད་སྟངས་དེ་ག་ལ་གང་འཚམ་ཡང། གཅིག་བྱས་ན་ད་ང་ཚོའི་གི་ག་རེ་ཟེར་ན་གནས་བབ་སྐྱོ་བོ་ལོ་ཞིག་ཡོད་རེད་དེ་ཕྱོགས་གཞན་པ་ཅིག་ནས་ཁོ་འཛམ་གླིང་རྒྱལ་ཁབ་གཞན་གྱི་དེང་རབས་ཀྱི་བྱེད་སྟངས་དང་མཐུན་པ་ཞིག་ང་ཚོའི་གི་སྐབས་དེ་དུས་བྱེད་ཀྱི་ཡོད་པ་ཅིག་ར་འཕྲོད་ཀྱི་འདུག་གཉིས་ནས་དེ་མཐུན་ཕྱོགས་ཀྱི་རྒྱལ་ཁབ་ཅིག་གི་གནས་བབ་ཐོག་ནས་ཨ་ནི་ཁོ་གཉིས་ཉར་ཚགས་བྱས་པ་དེ་ང་ཚོའི་གི་ར་ཅིག་འཕྲོད་ཀྱི་འདུག་དེ་ཚོ་ཆབ་སྲིད་ཀྱི་ཐོག་དང་ཕྱི་འབྲེལ་གྱི་ཐོག་ནས་དམིགས་བསལ་གྱི་ཅིག་མཚོན་དོན་ལ་ཤུགས་ཆེ་བོ་ཞིག་འདུག་བསམ་གྱི་འདུག། ལོང། སྟོབས་ལགས་བྱས་ཙང་ད་ལྟ་གོང་ལ་སྟོབས་ལགས་ཀྱིས་གསུངས་དུས་ནི་ང་རང་ཚོའི་སྐབས་དེ་དུས་ཀྱི་སྤྱི་ཚོགས་ནང་ལོགས་ལ་ཡིན་ན་ཕྱོགས་གཅིག་ནས་ཡིན་ན་ཡང་འཛམ་བུ་གླིང་གི་གནས་ཚུལ་ཤེས་འདོད་ཡོད་མཁན་གྱི་རྣམ་པ་དེ་ཡོད་པ་དང་ནི་རྒྱ་གར་ནས་གསར་འགྱུར་མེ་ལོང་གི་མངགས་ཉོ་གནང་མཁན་རེ་གཉིས་ཡོད་པ་ཅིག་གསུངས་ཀྱི་ཡང་ཕྱོགས་གཞན་དག་ཅིག་ནས་ཡིན་པ་ཡིན་ན་སྐབས་དེ་དུས་གནས་ཚུལ་དེ་གའི་བོད་ནང་ལོགས་ལ་དུས་ཐོག་ལ་འབྱོར་མ་ཐུབ་པས་ཡང་དཀའ་ངལ་ཞུས་ནའི་རེད་ཡང་ཤུགས་རྐྱེན་ངན་པ་ཅིག་ཐེབས་ཡོད་པ་ཅིག་ངོས་འཛིན་གནང་གི་ཡོད་རེད་ད་རེས་ནི་སྐབས་དེ་དུས་ཀྱི་བཞི་བཅུ་ཞེ་ལྔའི་ལོ་ལ་འཇར་མན་གྱི་མི་གཉིས་བོད་ཀྱི་རྒྱལ་ས་ལྷ་ས་བར་ལ་སླེབས་པ་འདིའི་དབང་གིས་ཁོ་གཉིས་གཉིས་ཡིན་ནའི་བོད་ནང་ལོགས་ལ་ནི་ལོ་གཅིག་གཉིས་བསྡད་པ་དེ་འདྲ་མ་རེད་ནི་གཅིག་ག་ཡིན་ན་བོད་ནང་ལོ་བདུན་ཟེར་ཡག་གི་ཁོ་རང་གིས་ཡང་དེབ་ཅིག་བྲིས་གནང་ཡོད་རེད་དེ་འདྲ་ཅིག་གི་དབང་གིས་བོད་ནང་ལོགས་ལ་ནི་དུས་ཡུན་རིང་པོ་གཅིག་རེད་ཁོ་གཉིས་གཉིས་ཀྱིས་ནི་སྐབས་དེ་དུས་ཀྱི་མཐོ་རིམ་མི་སྣ་ཚོ་ཤུགས་རྐྱེན་ར་ཐེབས་ཐུབ་པའི་རྣམ་པ་ར་ག་འདྲ་ཐོན་ཡོད་ན་ཡང་ཕྱིའི་འཛམ་གླིང་འདི་ཤེས་རྟོགས་ཀྱི་ཐོག་ལ།

ཁོ་གཉིས་ཀྱིས་རྒྱུད་བྱས་དཔེ་བྱས་ན་ཚ་རོང་གི་ཟམ་པ་སྐྱོན་ཡས་དེ་ཚོ་ལ་གཅིག་ཁོ་ཚོས་ཀྱི་ཕན་ཞེ་པོ་ཐོགས་འདུག་ག། ད་ཐེངས་དཔེ་བྱས་ན་ང་ཚོས་ཀྱི་ལྷ་སྟོད་ལུང་གི་ཁྲི་ཟམ་ཟམ་པ་དང་བྱས་དེ་ཚོ་དེང་རབས་ཀྱི་ང་ཚོས་ཟམ་པ་རྒྱག་སྟངས་ཡིན་ལབ་ཀྱི་ཡོད་པ་རེད་པ། དེ་ག་ནང་བཞིན་ཡུར་བུ་དེ་འདྲ་ཆུ་ཡུར་དེ་འདྲ་ཤུགས་ཆེ་བོ་དེ་འདྲ་བཟོས་ཡོད་རེད་དེ་ཚོ་ཚང་མ་ལོ་དེང་རབས་དང་འབྲེལ་ཡོད་ཀྱི་ཆུ་ཡུར་གྱི་དེང་དུས་ཀྱི་ཆུ་ཡུར་བཟོ་སྟངས་དང་ཚད་མཐུན་པ་ཞིག་ཡིན་ལབ་ཀྱི་ཡོད་པ་རེད་བྱས་ཙང་དེ་ཚོའི་ཐོག་ལ་ཨ་ནི་ག་རེ། ལྕགས་བཏང་བྱས་དང་ང་ཚོས་སྔོན་མ་ནི་ང་ཚོས་ཤིང་ཟམ་དང་རྡོ་ཟམ་རྐྱང་རེད་པ། ཟམ་པ། ལྕགས་བཏང་བྱས་ཟམ་པ་བཟོས་པ་དེ་ཚོ་དང། ཨ་ནི་ཡུར་བུ་བཟོས་པ་དང་རྒྱ་ལྕང་འདེབས་པ་དེའི་ཐོག་ལ་ཁོ་ཚོས་ཀྱི་དམིགས་བསལ་གྱི་ག་ཟེར་ན་དེ། ལག་རྩལ་གྱི་ཐོག་ནས་དང་དེང་རབས་དང་མཐུན་པའི་གྱི་རྐྱེན་པས་གསར་བཟོ་ཟེར་དགོས་རེད་ཅིག་ལག་རྩལ་དེ་འདྲ་མང་པོ་ཅིག་ང་ཚོས་ཕན་ཐོགས་ལ་བྱུང་འདུག་ཡིན་ན་ཆབ་སྲིད་ཀྱི་ཐོག་ནས་ཅིག་དེང་རབས་ཅན་ལ་བསྒྱུར་ཡ་ལ་ཁོ་གཉིས་ཀྱི་ཤུགས་རྐྱེན་འདྲ་སྤྲད་ཐུབ་མི་འདུག་དཀའ་ལས་ཁག་པོ་ལ་ཡིན་ས་རེད། ད་ཡང་དེ་མ་ཡིན་པའི་གྱི་ཅིག་དབྱིན་ཇིའི་སློབ་སྦྱོང་བྱེད་ཡ་དང་དེ་ཚོའི་ཐོག་ལ་ཧ་ལམ་བར་སྐབས་ཅིག་ལ་གོང་ས་མཆོག་ལ་འབད་དེ་དབྱིན་ཇི་ལུགས་དེ་འདྲ་ཅིག་སློབ་ཁྲིད་གནང་ཡ་ལུགས་ཅིག་ཕུལ་གནང་ཡ་ལུགས་ཅིག་ཁོ་ཚོས་ཁོ་གཉིས་ད་ཧ་ར་ཡིན་ན་ཅིག་འདུག་སེ་ཅིག་གནང་འདུག་ཨ་ག་རེ་ཟེར་ན་ཅིག་ཞབས་ཞུ་ལུགས་དེ་འདྲ་གནང་འདུག་ཨ་ད་དེ་ག་ནང་བཞིན་གྱི་ད་ཤུགས་རྐྱེན་ཐེབས་ས་གཙོ་ཅིག་སུ་ཆགས་འདུག་ཟེར་ན་ཚ་རོང་ཟླ་བཟང་དགྲ་འདུལ་ཡོད་ར་ཚ་རོང་ཟླ་བཟང་དགྲ་འདུལ་དང་སྐྱིད་སྦུག་དབང་འདུས་ནོར་བུ་དང་འོ་དེ་ཚོའི་གྲས་ལ་ག་རེ་ཟེར་ན་ད་གང་ལ་གང་འཚམ་གྱི་ཤུགས་རྐྱེན་ལུགས་ཞིག་སྤྲད་ཡོད་ས་རེད་ག་རེ་ཟེར་ན་ད་གཙོ་ཆེ་ཤོས་དེ་ལག་རྩལ་རེད་དཔེ་ཆ་བཞག་ན་ང་ཚོས་ཀྱི་ཆུ་རྒྱུག་དུས་དེའི་སྐབས་སུ་ལྷ་སའི་གཡས་གཡོན་དེ་ནི་ང་ཚོས་ཅིག་ས་ཡི་འོག་ནས་ད་དེ། མིའི་དེ་འདྲ་ཆ་ཤས་དེ་འདྲ་རྙེད་ཅིག་དེ་ཚོ། གནའ་རྫས་བརྟག་དཔྱད་དེ་འདྲ་བྱས་ཡོང་དུས་སྐབས་སུ་ལོ་ངོ་མང་པོ་ཕྱིན་པའི། ཅིག། གྲུབ་དོན་དེ་འདྲ་རྙེད་བཞག་རྒྱུ། བྱས་ད་ཁོ་ཚོ་དང་འབྲེལ་བ་ར་ཅིག་འདུག་ག་ག་རེ་ཟེར་ན་གཞན་པ་ང་ཚོས་ཀྱིས་དེ་ཚོ་ལ་དོ་སྣང་བྱེད་ཀྱི་མ་རེད་པ་ང་ཚོས་བོད་པ་རང་གིས་ད། ཅིག། གནའ་ཤུལ་དང་འབྲེལ་ཡོད་ཀྱི། ཅ་ལག་དེ་ཚོ་ལ་ཞེ་དྲག་བཤད་ན་དོ་སྣང་བྱེད་གི་མ་ར། དེང་དེང་རབས་དང་མཐུན་པའི་ཐོག་ནས་ལོ་ག་ཚོད་འགྲོ་འདུག་དེ་ཡི་ག་རེ་མཚོན་གི་འདུག་ཟེར་བའི་གི་ཅིག་ཅིག་དོ་སྣང་ཅིག་ཡོད་མ་རེད་པ། ད་ཁོ་ཚོ་ལ་དམིགས་བསལ་གི་དེའི་ཐད་ཀྱི་སློབ་སྦྱོང་དང། དེ་འདྲ་ཡོད་དུས་སྐབས་སུ་དོ་སྣང་ལ་ཤུགས་ཆེ་བ་བྱས་འདུག་ལ་འོ་དེ་འདྲས་ཀྱི་ཕན་ཐོགས་ཡ་རེད་མ་གཏོགས་བོད་ཀྱི། མཐོ་རིམ་གྱི་མི་སྣའི་གྱི་ཆབ་སྲིད་ཀྱི་ལྟ་སྟངས་དང་མཐོ་རིམ་གྱི་མི་སྣའི་ཨ་ནི་ག་ཟེར་ན། ཕྱི་ལོགས་ལ་འབྲེལ་བ་བྱེད་སྟངས་ཀྱི་ཐོག་ལ། ཁོ་གཉིས་ཀྱི་དམིགས་བསལ་ཤུགས་རྐྱེན་ལུགས་དམིགས་བསལ་ཐེབས་ཡོད་པའི་གི་ཅིག། ལོ་རྒྱུས་ལུགས་ཅིག་དེ་འདྲ་མི་འདུག་ལ། ཨོའོ་ལགས་སོ་ད་སྟོབས་ལགས་ནི། བཞི་བཅུ་ཞེ་གཉིས་ཀྱི་ལོ་ལ་བོད་གཞུང་གི་ཕྱི་རྒྱལ་ལས་ཁུངས་ཐོག་མ་ཅིག་བཙུགས་གནང་བ་རེད་ལ་ནི་དེ་ནས་ད་ཕྱི་རྒྱལ་ཡུལ་གྲུར་འབྲེལ་བ་གནང་ཡ་ད་དེ་དག་གི་ཐོག་ལ་ཡིན་ན་ཡང་གོམ་པ་གསར་པ་ཅིག་སྤོ་ཡ་ཅིག་དབུ་བཙུགས་པ་རེད་ད་ཡིན་ནའི་ལས་སྐབས་དེ་དུས་ཀྱི་ཨ་ནི་བོད་དང་རྒྱ་ནག་གི་འབྲེལ་བ་གི་གནས་སྟངས་འདི་ཡང་ག་འདྲ་ཅིག་གི་ཆགས་ཡོད་ན་ད་ད་ལྟ་ལོ་རྒྱུས་ཀྱི་གནས་ཚུལ་མང་པོ་ཅིག་ལ་འཁྱོག་བཤད་བྱས་དང་བྱེད་བཞིན་པ་ཅིག་རེད་ལ་དམིགས་ཡུལ་ལྡན་པའི་ཐོག་ནས་འཁྱོག་བཤད་ཅིག་བྱེད་ཀྱི་ཡོད་རེད་ཡིན་ནའི་ལས་ད་ང་རང་ཚོ་ནི་བོད་པའི་ངོས་ནས་དངོས་ཡོད་གནས་ཚུལ་ཤེས་ཡ་དེ་ཞེ་དྲགས་ཅིག་གི་གལ་ཆེན་པོ་ཅིག་ཆགས་ཡོད་རེད་སྐབས་དེ་དུས་བོད་གཞུང་ཕྱི་རྒྱལ་ལས་ཁུངས་གསར་བཙུགས་གནང་པ་དང་ཡང་བོད་རྒྱའི་འབྲེལ་བ་གི་ཐོག་ལ་དམིགས་བསལ་གྱི་ད་འགྱུར་བ་ཆེན་པོ་ར་གལ་ཕྱིན་ཡོད་རེད། བོད་རྒྱའི་འབྲེལ་བའི་ཐོག་ལ་གྲོས་ཁ་ལ་ཕྱི་རྒྱལ་ལས་ཁུངས་བཙུགས་པ་དེ་དང། ད་ཕྱི་རྒྱལ་ལས་ཁུངས་དེ་སྲིད་སྐྱོང་སྟག་བྲག་སྲིད་སྐྱོང་གནང་བའི་གི་ད་མཇུག་དེ་ག་རང་ལ་བྱུང་བཞག་རྒྱུ་ར་འདིས་གི་བོད་རྒྱའི་འབྲེལ་བ་དེ་དམིགས་བསལ་གི་ཡང་ཁ་ཕྱོགས་གཞན་པ་ཅིག་ལ་ཆགས་བསྡད་ཡོད་རེད། ག་འདྲའི་ཆགས་བསྡད་ཡོད་རེད་ཟེར་ན། ཕྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་བཞི་གོང་ལ་བོད་དང་རྒྱ་ནག་བར་གི་འབྲེལ་བ་དེ་ད་དེ་ག་ཙམ་རེད་འབྲེལ་བ་དངོས་མེད་ཀྱི་འབྲེལ་བ་དེ་ཐུག་མ་ཐུག་པས་བོད་དེ་དངོས་གནས་ཀྱི་རང་བཙན་གཙང་མའི་རྒྱལ་ཁབ་ཅིག་བྱས་ཏེ་གྲུབ་པའི་མེད་པ་ཟེར་ན་འདྲ། བསྙད་འདོགས་བྱེད་ས་རྩ་བ་ཉིད་ནས་མེད་རྒྱུ་ཅིག་ཆགས་བསྡད་རེད། ད་རྒྱལ་བ་རིན་པོ་ཆེ་མྱ་ངན་ལས་འདས་རྗེས་སུམ་ཅུ་སོ་བཞི་ལོ་ལ་རྒྱ་ནག་གི་ཧོང་མོ་སུང་ལབ་མཁན་དེ་ད་འདས་མཆོད་དང་འབྲེལ་བའི་གནས་ཚུལ་ཐོག་ལ། ཅིག་ཡོང་ཡོད་རེད། ཡོང་རྗེས་རྒྱ་ནག་གི་མི་སྣ

གནས་ཚུལ་བྱུང་ཡོད་རེད། འདི་འདྲས་སུ་ཡིན་པ། འདི་ཡིན་ནའི་ལས་འདིའི་སྔོན་ལ་ནི་རྒྱལ་མཆོག་སྐུ་ཕྲེང་བཅུ་གསུམ་པའི་སྐབས་ལ་ད་རྒྱ་མི་ཚང་མ་ཕྱིར་ཕུད་བཏང་གནང་བའི་གནས་ཚུལ་ཅིག་བྱུང་ཡོད་རེད་འདིའི་རྗེས་ལ་ཐོན་པའི་ཡང་འབྲེལ་བ་ཡང་གསར་པ་ཅིག་ད་འདི་ཡིན་ནའི་འབྲེལ་བ་འདི་གཞུང་གསར་པ་ཅིག་དང་འབྲེལ་བ་ཆགས་ཀྱི་ཡོད་རེད་པ། རེད་འགྲོ་ག་ལ་ད་གཞུང་གསར་པ་ཅིག་དང་མཉམ་པོ་འབྲེལ་བ་ཆགས་ཀྱི་ཡོད་རེད་དཔེ་བཤད་ན་གོ་མིན་ཏང་གི་གཞུང་འདི་ཉི་ཤུ་རྩ་བརྒྱད་ལོ་ལ་བཙུགས་ཡིན་ལབ་ཀྱི་ཡོད་རེད་པ། ཁོ་ཚོའི་གཞུང་འདི་ཉི་ཤུ་རྩ་བརྒྱད་ལོ་གོ་མིན་ཏང་འདི་ཉི་ཤུ་རྩ་བརྒྱད་ལོ། རྩ་བདུན་རྩ་བརྒྱད་ཙམ་ལ་བཙུགས་པ་རེད་དེ་ཡིན་ནའང་ལ་ཡང་བོད་གཞུང་གི་བོད་ནང་ལ་ཁོ་ཚོའི་གི་ཅིག་གནས་བབ་ལུས་ཁ་གང་ཡང་ཡོད་མ་རེད་པ་མདོར་བསྡུས་ནས་བཤད་ན་སྐུ་ཚབ་ཅིག་དང་གཞུང་འབྲེལ་གི་སྐུ་ཚབ་ཅིག་དང་ཡོང་ཐུབ་ཀྱི་ཡོད་མ་རེད་དཔེ་བཤད་ན་ཡོང་ཨེ་དང་ཧོང་མོ་སུ་མན་ཆིང་ཟེར་མཁན་སོགས་དེ་འདྲ་ཡོང་ཡོད་རེད་དེ་དེ་ཚོ་སོ་སོ་བོད་ནང་ལ་གནས་སྐོར་བའི་གི་རྣམ་པའི་ཐོག་ནས་ཡོང་བ་རེད་མ་གཏོགས་པའི་གི་བྱས་ཏེ་གོ་མིན་ཏང་གི་གཞུང་འབྲེལ་གི་སྐུ་ཚབ་རང་བྱས་ནས་ཡོང་ཐུབ་ཡོད་མ་རེད་པ་བྱས་ཙང་གནས་བབ་དེ་འདྲས་ལུས་བྱས་རྗེས་བོད་ནང་ལ་རྒྱ་ནག་གི། གཞུང་འབྲེལ་གྱི་མི་སྣ་ཡོད་པ་མ་རེད། སླེབས་མྱོང་ཡོད་མ་རེད་ལ་ཡོད་པ་མ་རེད། ད་རྒྱལ་བ་རིན་པོ་ཆེ་གྲོངས་རྒྱལ་ཚབ་རྭ་སྒྲེང་འཁོད་པ་དང་ཨ་ནི་ཧོང་མོ་སུང་ཡོང་ཡ་དང་ཧུའུ་ཀྲུང་ཞིན་ཡོང་ཡ་དང་དེ་འདྲས་ཀྱི་གནས་ཚུལ་ཆགས་རྗེས་ད་བོད་ནང་ལ་སླར་ཡང་རྒྱ་མི་གི་གཞུང་འབྲེལ་གྱི་མི་སྣ་གཏན་སྡོད་བྱེད་ཡས་དེ་འགོ་བཙུགས་རེད། ལྷག་པར་དུ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུའི་ནང་ལ་ཧུའུ་ཀྲུང་ཞིན་སླེབས་དུས་སྐབས་སུ་ཨ་ནི་དེ་འདྲ་ང་རང་ཚོ་ཡོངས་གྲགས་ཀྱིས་ད་བོད་དམར་ཤོག་ཁོང་ལ་ཞིབ་འཇུག་བྱེད་དགོས་རྒྱ་མི་དམར་ཤོག་མ་སླེབས་གོང་ལ་གོ་མིན་ཏང་གི་དོན་གཅོད་ཟེར་གྱི་ཡོད་རེད་པ། དེ་གོ་མིན་ཏང་གི་དོན་གཅོད། ཟེར་མཁན་འདི་ག་དུས་བཙུགས་རེད་ཟེར་ན་ཆིག་སྟོང་དགུ་བརྒྱ་བཞི་བཅུ་ལོ་ལ་བཙུགས་རེད། དེའི་གོང་ལ་གོ་མིན་ཏང་གི་དོན་གཅོད་ཟེར་ཡས་ཁོ་རང་ཨ་ལ་གོ་མིན་ཏང་གི་གཞུང་འབྲེལ་གི་མི་སྣ་ལྷ་ས་ནང་ལ་སླེབས་ཐུབ་ཀྱི་ཡོད་པ་མ་རེད་ལ་དོན་གཅོད་བཙུགས་ཡས་ད་ཡོང་ཡས་ཁོ་རང་སྤྲོས་བྲལ་རང་རེད་པ། ད་དེའི་གི་དོན་གཅོད་བཙུགས་རེད་ཁོ་ཚོའི་གི་དོན་གཅོད་དེ་ལ་ད་གིན་ང་ཚོས་གོང་དུ་ཞུས་པ་ནང་ད་བོད་སོག་ལས་ཁུངས་ཟེར་ལྷ་ས་བོད་སོག་ལས་ཁུངས་ཟེར་ལབ་དགོས་རེད་ཁོ་རང་ཚོའི་ངོས་ནས་རྒྱ་ནག་རང་གི་གཞུང་འབྲེལ་གི་ཡི་གེ་ནང་ལ་ལྷ་ས་བོད་སོག་ལས་ཀུང་སི། ང་ཚོས་དངོས་གནས་བོད་སོག་ལས་ཁུངས་ལབ་མཁན་དེ་ཁས་ལེན་མཁན་ཡོད་མ་རེད་ལ་ལྷ་ས་ལ་དེ་འདྲ་ཅིག་བཙུགས་འདོད་ཀྱི་བྱེད་ཀྱི་འདོད་པ་ཡང་བྱེད་ཀྱི་ཡོད་མ་རེད་ཡིན་ན་ཁོ་ཚོས་ཨུ་ཚུགས་རྒྱབ་བྱས་བཙུགས་བྱས་གང་བྱས་ད་དོན་གཅོད་དེ་ང་ཚོས་དོན་གཅོད་དོན་གཅོད་ཟེར་ལབ་བསྡད་དགོས་བྱས་ཙང་ད་དེ་ཁོ་ཚོའི་དམིགས་ཡུལ་དེ་ག་རེ་རེད་ཟེར་ན། སྔོན་མའི་མན་ཇུའི་དུས་སྐབས་ཀྱི་ཨམ་བན་གྱི་གནས་བབ་དེ་བསྐྱར་གསོ་བྱེད་ཡས་ཀྱི་ཆེད་དུ་བཙུགས་བཞག་རྒྱུ་རེད་པ།

བོད་གཞུང་གཉིས་པར་ལ་ག་འདྲ་ཡོད་རེད། ཁོ་ཚོའི་ཁུང་ཆིང་སྐབས་དེ་དུས་ཀྱི་དོན་གཅོད་དེ་ཁུང་ཆིང་ཙུང་ལབ་མཁན་དེ་རེད་ཁུང་ཆིང་ཙུང་ལབ་མཁན་དེ་གི་ད་དཔེ་དེ་དེའི་གོང་ལ་རྭ་སྒྲེང་རིན་པོ་ཆེའི་སྐབས་སུ་ཏོག་ཙམ་ཅིག་ཐུགས་སྣང་གཤིན་པོ་ལུགས་དེ་འདྲ་ཡོད་པ་ཡིན་པ་སོང་ཙང་ཁོ་གི་སྔོན་མའི་གི་ཨམ་བན་གྱི་བྱེད་སྟངས་ལྟ་བུ་ལུགས་བྱས་རྗེས་ཅིག་དབང་ཡོད་ཤེས་དང་མཐོ་མཐོ་འཚང་ལུགས་བྱེད་པ་བྱེད་ཀྱི་ཡོད་རེད་དེ་བྱས་པ་ཡིན་པ་སོང་ཙང་སྟག་བྲག་རིན་པོ་ཆེ་གི་དེ་དེ་རྣ་བ་ལ་མ་འགྲོ་བ། རྣ་བ་ལ་མ་འགྲོ་བ་དང། ཨ་ནི་བོད་མི་མང་གི་ངོས་ནས་དེ་རྣ་བ་ལ་མ་འགྲོ་བ་ཡིན་པ་སོང་ཙང། ཁུང་ཆིང་ཙུང་ལབ་ཉན་དེ་ལ་ད་བོད་གཞུང་གི་ངོས་ནས་གཟན་ཤིང་དེ་འདྲ་འཇལ་དགོ་བྱེད་དགོ་ར་ཁོ་ཚོ་ལ་མེ་ཤིང་དང་ག་རེ་ཟེར་ན་གཟན་པ་དེ་འདྲ་རྟ་དྲེལ་གསོ་སྐྱོང་ཆེད་གཟན་པ་དེ་འདྲ་ཅིག་ང་ཚོས་ཚོང་བསྒྱུར་བྱེད་དགོས་དགོས་བ་ར། དེ་ཚང་མ་བཀག་བྱས། ལྷག་པར་དུ་ཁུང་ཆིང་ཙུང་ལབ་ཉན་དེ་ལྷ་ས་ལ་བསྡད་མ་ཐུབ་པས་ཁོ་མར་ལོག་རྒྱུ་བྱས་རེད། དེ་འདྲས་ཀྱི། ལྷ་ས་ལ་སྡོད་ཉན་གྱི་དོན་གཅོད་དེ་དང་བོད་གཞུང་གཉིས་བར་ལ་འགལ་ཟླ་ཤུགས་ཆེ་བོ་ཞེ་བོ་བྱུང་རེད་རྒྱ་མི་འགལ་ཟླ་གི་ཚད་དེ་ག་བ་སླེབས་རེད་ཟེར་ན་དོན་གཅོད་ཁོ་རང་བསྡད་མ་ཐུབ་བྱས་མར་ལོག་རྒྱུ་ཁེལ་རེད་ད་རྒྱ་ནག་དབུས་གཞུང་དང་བོད་གཞུང་གི་གནས་བབ་ལ་བྱས་ད་དེ་འདྲ་དེ་གོ་མིན་ཏང་དང་གོ་མིན་ཏང་གི་བོད་སོག་ལས་ཁུངས་དང་བོད་གཞུང་གི་བར་གྱི་གནས་བབ་བྱས་ཆ་ས་ད་རྒྱ་ནག་དམག་དོན་ལས་ཁུངས་དང་བོད་གཉིས་ཀྱི་བར་ལ་ཆ་བཞག་པ་ཡིན་ན། ད་གིན་ང་ཚོས་གོང་ལ་ཞུས་བཤད་རྒྱུ་གི། འབར་མའི་རྒྱུད་ཀྱི་དབྱིན་ཇི་དང་རྒྱ་མི་གཉིས་འགྲོ་ལམ་དེ་བཀག་པ་ཡིན་པ་སོང་ཙང་བོད་ཀྱི་རྫ་ཡུལ་རྒྱུད་ཀྱི་འགྲོ་ལམ་བཟོ་ཡ་དེ་ལ་བོད་གཞུང་གིས་དང་ལེན་བྱས་ཡོད་མ་རེད། ང་ཚོ་བར་གནས་ཡིན། ད་དེ་ལ་རྒྱ་མི་གིས་ཁོ་ཚོས་བོད་དེ་རྒྱ་མིའི་མངའ་ཁོངས་ཡིན་མདོག་མདོག་བྱེད་བྱེད་ཅིག་ཤུགས་རྐྱེན་ལུགས་ཁ་ལ་གང་ཙམ་ཅིག་ཡོད་མདོག་མདོག་བྱ་བྱེད་བྱེད་ཅིག་བྱ་སྤྱོད་སྤེལ་གི་ཡོད་རེད་དེ་ང་ཚོས་ཀྱིས་མཐའ་གཅིག་ཏུ་དེ་ལ་ངོ་རྒོལ་བྱེད་ཅིག་ཁས་ལེན་མ་བྱས་པ་དང་དབྱིན་ཇིའི་ངོས་ནས་བོད་ཀྱི་མོས་མཐུན་མེད་པ་ཡང་ན་ད་དེ

ཨ་ནི་སླད་ཕྱིན་ཆད། ལྷ་ས་ལ་ཡོད་རྐྱོག་གི་གོ་མིན་ཏང་གི་དོན་གཅོད་དེ་ཕྱི་རྒྱལ་ལས་ཁུངས་བརྒྱུད་བྱས་ཨ་ནི་འབྲེལ་བ་བྱེད་དགོས་ཡོད་བོད་ལ་འབྲེལ་བ་བྱེད་དགོས་ན་ཕྱི་རྒྱལ་ལས་ཁུངས་བརྒྱུད་བྱས་འབྲེལ་བ་བྱེད་དགོས་ཡོད་ལབ་དུས་སྐབས་སུ། ཁོ་ཚོ་སྔོན་མ་ཁ་ཐུག་ཁ་ཐུག་བཀའ་ཤག་ལ་འབྲེལ་བ་ལུས་བྱས་ཡོད་པ་སོང་ཙང། ད་ཁོ་ཚོས་ཀྱི་རྦད་དེ་བོད་ཀྱི་བདག་དབང་ཁོ་ཚོ་ལ་ཡོད་ཟེར་ཡ་བཟོ་འདྲ་དང་བོད་ཀྱི་ཐོག་ལ་ཐེ་བྱུས་ཁོ་ཚོ་ལ་ཡོད་ཟེར་དེ་ཚང་མ་བརླག་གི་ཡོད་པ་སོང་ཙང་བོད་དང་རྒྱ་ནག་གཉིས་ཀྱི་འབྲེལ་བ་དེ་རྦད་དེ་ལྡོག་ཕྱོགས་ཅིག་ལ་འགྲོ་བྱས་མདོར་བསྡུས་བཤད་ན། རྒྱ་ནག་གི་བོད་ཀྱི་གནས་བབ་བོད་ནང་ལ་གནས་བབ་ག་གང་ཡང་མེད་པ་དང་དབང་དང་ཤུགས་དང་ནུས་པ་ག་གང་ཡང་མེད་པ་དེ་ར་སྤྲོད་གསལ་བོ་ཞེ་བོ་ཅིག་ཆགས་བསྡད་ཡོད་ལའོ། དེ་འདྲ་ཡིན་པ་སོང་ཙང་ད་རྒྱ་ནག་ཁོང་ཁྲོ་ལངས་བྱས་ཟེར་ཡས་ཀྱི་བོད་དང་རྒྱ་ནག་གཉིས་ཀྱི་འབྲེལ་བ་དེ་རྦད་དེ་སྡུག་ཅག་ཞེ་བོ་ཅིག་ལ་ཆགས་བསྡད་ཡོད་རེད། སྡུག་ཅག་ཆགས་པ་དེ་ང་ཚོའི་གི་ངོས་ནས་རྒྱ་ནག་གིས་བོད་ནང་ལ་ཐེ་ཇུས་བྱེད་དུ་མ་བཅུག་ཡས་ཀྱི་སྲིད་ཇུས་འདི་འདྲས་ཀྱི་འོག་ནས་ད་སྡུག་ཅག་རྒྱ་ནག་ཁོང་ཁྲོ་ཟ་ཡ་དེ་བོད་ཀྱི་གནས་བབ་ཅིག་ཆགས་བསྡད་འདུག་བ་ལ། ད་སྟོབས་ལགས་ནི་ཐ་མ་དེ་འདི་གཅིག་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན་ནི་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་གཉིས་ཀྱི་ལོ་ལ་ནི་བོད་གཞུང་གི་ཕྱི་རྒྱལ་ལས་ཁུངས་ཐོག་མ་དེ་གསར་པ་བཙུགས་གནང་བ་རེད་ལ་དེ་ཡིན་ནི་ལས་ད་ཕྱི་རྒྱལ་ལ་འབྲེལ་བ་གནང་ཡག་དང་རྒྱལ་ཁབ་ཅིག་གི་བདག་དབང་གི་རྣམ་པ་དེ་མཚོན་པའི་ཡང་དཔང་རྟགས་ཅིག་ཆགས་ཀྱི་ཡོད་རེད་འདིའི་ཐོག་ནས་སྐབས་དེ་དུས་ཀྱི་ང་རང་ཚོ་བོད་ཀྱི་སྤྱི་ཚོགས་ཡིན་ནའི་རེད་དེ་ག་ནང་བཞིན་ཡང་འཛམ་བུ་གླིང་གི་ད་འགྱུར་འགྲོས་འདི་གས་ཀྱི་ཐོག་ནས་ནི་སྟོབས་ལགས་ལོ་རྒྱུས་ལ་ཉམས་ཞིབ་གནང་མཁན་ཅིག་གི་ངོས་ནས་སྐབས་དེ་དུས་བོད་གཞུང་ཕྱི་རྒྱལ་ལས་ཁུངས་བཙུགས་གནང་ཡ་དེ་དུས་ལ་སླེབས་པ་ཅིག་དང་སྐབས་དེ་དུས་ཀྱི་སྤྱི་ཚོགས་དེ་ཤུགས་རྐྱེན་ར་ག་འདྲ་ཅིག་གིས་གཟིགས་ཀྱི་ཡོད་ན་ད་ལྟ་ཕར་ཅིག་གིས་ཕྱིར་དྲན་གནང་དུས། ལའོ་ད་དུས་ལ་སླེབས་པ་དང་ཤུགས་ཆེ་བ་ཞོར་ར་དུས་ལ་སླེབས་བ་དེ་དངོས་གནས་ཀྱི་དང་པོ་ཕྱི་རྒྱལ་ལས་ཁུངས་བཙུགས་དགོས་རེད་ལབ་མཁན་དེ་བསམ་བློ་འཁོར་མཁན་དང་དེའི་ཤུགས་རྒྱག་མཁན་དེ་སུ་ཡིན་ན་དེ་དག་ཧ་ཅང་གི་ཚད་མཐོ་བོ་ལོ་ཅིག་རེད་འདུག་ཨ་ཁོང་དེང་རབས་ཀྱི་ཆབ་སྲིད་ཀྱི་བསམ་བློ་དང་འཛམ་བུ་གླིང་གི་གནས་བབ་ཐོག་ལ་རྒྱུས་ལོན་ཡོད་སྐྱོ་ཞིག་ད་ཡིན་ན་ང་ཚོའི་ཀྱི་ཞན་ཆ་ཟེར་ན་འདྲ་ཐབས་སྐྱོ་བ་ཟེར་ན་ཕྱི་རྒྱལ་ལས་ཁུངས་དེ་གི་ལས་ཀ་ཤུགས་ཆེ་བོ་ཞེ་བོ་ཅིག་བྱེད་མ་ཐུབ་པའི་གི་འདི་དཀའ་ངལ་ལོ་ཅིག་འདུག་པ། དེ་ཡང་གཅིག་གི་འགོག་རྐྱེན་འཕྲད་དོན་དེ་ཅིག་ག་རེ་ཅིག་ཡོད་ན་འགོག་རྐྱེན་གྱི་རྣམ་པ་དེ་གཅིག་ནང་ཁུལ་གྱི་མཐོ་རིམ་དཔོན་རིགས་གི་འགོག་རྐྱེན་ཡོད་ན་ཡང་ན་གཅིག་རྒྱ་ནག་གི་ཕྱོགས་ཀྱི་སྐབས་དེ་དུས་ཀྱི་གོ་མིན་ཏང་གཞུང་གི་ཡང་འགོག་རྐྱེན་རེ་ཅིག་ཡོད་ན་ད་དེ་འདྲའི་མང་པོ་ཅིག་ཡོད་སྲིད་རེད་པ། ད་འགོག་རྐྱེན་ཡོད་རེད་འགྲོ་ག་ལ་འགོག་རྐྱེན་དེ་ཕྱི་ལོགས་ལ་འབྲེལ་བ་བྱེད་མ་ཐུབ་པའི་དལ་གྱིས་ང་ཚོའི་གོང་ལ་འགྲོ་བ་ན་ད་དབྱིན་ཇི་གི་བོད་ཀྱིས་ཡང་མང་པོ་ཞེ་བོ་ཞིག་འབྲེལ་བ་བྱས་ན་སིམ་ལའི་ཆིངས་ཡིག་དང་འགལ་འགྲོ་གི་འདུག་ཟེར་སྐད་ཆ་བཤད་དགོས་བ་རེད། རྒྱ་ནག་གི་ངོས་ནས་ཕྱི་ལོགས་ལ་འབྲེལ་བ་བྱས་ཏེ་རྦད་དེ་བཀག་བྱས། ཁོ་རང་ཚོའི་འོག་ལ་ཡིན་པའི་གི་རྣམ་པ་བཟོས་ཏེ་འགྲེལ་བཤད་རྒྱག་དགོས་ཀི་བྱེད་ཀི་རེད་བ། དེ་ད་ང་ཚོའི་རྗེས་ལ་ཡོང་ཆོག་གི་རེད། ལའང། དཔེ་བཤད་ན་རྒྱ་མིས་གི་ལོ་རྟག་པ་རེ་བཞིན་གི་ནི་བོད་ལ་ཅིག་དཔེ་བཤད་ན་ང་ཚོའི་ནན་ཅིང་དོན་གཅོད་ཟེར་ཡོད་ར། དེ་འདྲས་ལ་ཅིག་རྒྱ་ནག་ཁོ་རང་ཚོས་འགྲོ་སོང་གཏོང་གི་ཡོད་ར་དེ་གཏང་རྒྱུའི་སྐོར་དོ་དང་ནི་བོད་ལ་ཅིག་འདུག་སི་རོགས་རམ་བྱས་བའི་སྐོར་དོ་དང་དཔོན་རིགས་གཏང་སྟངས་སྐོར་དོ་བཙན་རྒྱུའི་རྫུན་མ་བཟོས་བྱས་ལོ་རྟག་པ་རེ་བཞིན་ཆེ་ནའི་ཡར་ལ་ཉེ་ཅིག་འཛམ་བུ་གླིང་ལ་ཁྱབ་སྤེལ་བྱས་བྱས་བོད་རྒྱ་མིའི་མངའ་ཁོངས་ཡིན་པ་ཞིག་བཤད་ལུགས་བྱས་ཀྱི་ཁོ་ཚོས་ཀྱི་འགྲེལ་བརྗོད་ཅིག་བྱེད་ཀྱི་འདུག་ཨ། དེ་འདྲ་ཡིན་དུས་སྐབས་སུ་ང་ཚོས་ཀྱི་ཕྱི་རྒྱལ་ལས་ཁུངས་ཀྱི་ལས་ཀ་བྱས་དེ་ལ་བཀག་འགོག་ཞེ་བོ་བྱེད་ཀྱི་རེད་བ་རང་བཞིན་གྱིས། ད་དེ་ང་ཚོས་རྗེས་ལའང་ཡོང་གི་རེད་བསམ་གྱི་འདུག་དཔེ་བྱས་ན་ཞྭ་སྒབ་པ་ཅིག་ཚོང་དོན་སྐུ་ཚབ་ཕེབས་དུས་སྐབས་སུ་རྒྱ་མིས་ཞེ་བོ་བཀག་འགོག་བྱེད་ཀྱི་ཡོད་ཨ། ད་དེ་ཚོ་དཔེ་མཚོན་གསལ་ཤོས་ཅིག་བྱས་བསྡད་ཡོད་རེད། ལོང། ད་ང་རང་ཚོ་ནང་ལོགས་གི་ངོས་ནས་ག་རེ་ཟེར་ན་ཕྱི་ལོགས་ལ་འབྲེལ་བ་གནང་འདོད་མེད་སྐྱོ་དང་ཕྱི་ལོགས་ལ་འབྲེལ་བ་བྱས་པ་ན་ཅིག་ཞེད་སྣང་བྱེད་མཁན་དང་ད་སོ་སོས་སོ་སོ་རང་བདེ་བདེ་བསྡད་དགོས་རེད་ཟེར་མཁན་གྱི་ཤུགས་དེ། གདན་ས་ཁག་གིས་ད་ག་རེ་ཟེར་ན་ཤུགས་རྐྱེན་ཆེན་པོ་ཞེ་བོ་ཡོད་རེད། ཨ་ནི་དེ་ག་ནང་བཞིན་གྱི་མཐོ་རིམ་གྱི། སྐུ་དྲག་འགའ་ཤས་ལ་འདི་འདྲས་གི་ཅིག་ཕྱི་ལོགས་ལ་འབྲེལ་བ་ཤུགས་ཆེ་བོ་ཞེ་བོ་བྱས་བ་ཡིན་ན་སྤྱི་ཚོགས་འགྱུར་བ་འགྲོ་གི་རེད་སྤྱི་ཚོགས་འགྱུར་བ་འགྲོ་དུས་སྐབས་སུ་ཨ་ནི་སོ་སོའི་གི་ཁེ་དབང་དང་ཤོར་འགྲོ་གི་རེད་ཟེར་ཅིག་ལྟ་རྒྱང་རིང་པོ་ལྟ་མ་ཐུབ་མཁན་ཚོའི་གི་བསམ་བློ་དེ་འཁོར་བྱས་ཕྱི་ལོགས་ལ་འབྲེལ་བ་མ་བྱེད་ཡས་དང་གསར་བརྗེ་མ་བྱེད་ཡས་གི་བསམ་བློ་དེ་ཤུགས་ཆེ་བོ་འགྱུར་བ་ད་དེ་གཙོ་ཆེ་ཤོས་དེ་མཐོ་རིམ་གི་ད་སྐུ་དྲག་འགའ་ཤས་དང་ཤུགས་ཆེ་ཤོས་དེ།

འདས་པའི་གི་གནས་ཚུལ་ཞིག་རེད། ད་འདི། གཙོ་བོ་ནང་བདག་གི་ནི་ཕྱག་ལས་རྒྱ་ཆེ་པོ་ཅིག་གནང་མ་ཐུབ་པ་དེ་གོ་སྐབས་ཡོད་རེད་དམག་ཆེན་གཉིས་པ་ལངས་རེད་མཇུག་འགྲིལ་རེད། འདི་འདྲའི་གི་གནས་བབ་དེ་དེ་ལ་གོ་སྐབས་ཤུགས་ཆེ་པོ་ཡོད་རེད་ད་དེ། ཏག་ཏག་ལོ་ཅིག་ང་ཚོས་བྱེད་ཐུབ་མི་འདུག། ད་བྱེད་མ་ཐུབ་པ་དེ་ང་ཚོས་ག་ནས་ར་འཕྲོད་དགོས་རེད་ཟེར་ནས་ལབ་སོང་ན། དབྱིན་ཇི་གིས་བོད་ནང་ལ་འབྲེལ་བ་བྱེད་སྟངས་དང་ཕྱི་རྒྱལ་ལས་ཁུངས་ལ་འབྲེལ་བ་བྱེད་སྟངས་དང་རྒྱ་ནག་གིས་བོད་ནང་ལ་འབྲེལ་བ་བྱེད་སྟངས་ཕྱི་རྒྱལ་ལས་ཁུངས་ལ་འབྲེལ་བ་བྱེད་སྟངས་ཀྱི་ཐད་དེ་སྐད་ཆའི་བར་དུ་སྐད་ཆ་བཤད་སྟངས་དང་ལན་རྒྱག་སྟངས་བཅས་བར་དེ་ཚོ་ཁ་ཤས་ཞིབ་ཕྲ་ཞིབ་ཕྲ་དེ་འདྲ་ཡོད་རེད་དེ་ཤག་གིས་རྒྱ་གར་དབྱིན་ཇིའི་གཞུང་གི་ཡིག་ཆ་ཚང་མ་ལོ་ཅིག་ལྟ་ཀློག་བྱེད་དུས་ཀྱི་དུ་བ་གོ་མིན་ཏང་གི་ཡིག་ཆ་ཆ་ཚང་ལོ་ཅིག་ལྟ་ཀློག་བྱེད་དུས་ཀྱི་དུ་བ་འོ་དེ་འདྲས་བྱེད་དུས་ཀྱི་སུ་ཨ། མགོ་བོ་ཚོད་ལ་མ་ཚོད་ལ་བྱས་མཚམས་ཙང་ང་ཚོ་ཕྱི་རྒྱལ་ལས་ཁུངས་ཀྱི་གོ་སྒྲིག། ཟུར་ཁང་དབང་ཆེན་དགེ་ལེགས་ལྟ་བུ་ཡིན་པ་ན་དབྱིན་ཇི་ཡང་འཆམ་པོ་བྱེད་ཅིང་ཚུར་ཉོས་འགྲོ་བས་སོ་རྒྱ་མི་ཡང་འཆམ་པོ་བྱེད་ཅིང་ཉོས་འགྲོ་བས་འགྲོ་གི་མེད་དམ་བསམ་པའི་དེ་འདྲས་ཀྱི་དོགས་པ་སྐྱེས་ཀྱི་ལས་ཀ་དེ་འདྲ་ཡང་ཅིག་ཡོད་པ་འདྲ་སྟེ། ཉོས་བཞག་པ་རེད་ཟེར་ང་ཚོས་ཀྱི་ལབ་ཁ་ཐུག་ཐུག་གི་མི་འདུག་དེས་ན་བྱེད་སྟངས་ཁ་ཤས་ཀྱི་ཐོག་ནས་ཧ་ལམ་ད་བས་དེ་གཞུང་ཁོ་རང་ལ་བསམ་བློ་ཞེ་དྲག་བཏང་མ་ཐུབ་པས་ཁོ་ཚོས་ག་རེ་བཤད་བཤད་ན་ད་བྱས་བསྡད་རྒྱུ་གི་རྣམ་པ་ཞུ་བ་མ་རེད། འོ་དེ་འདྲས་ཀྱི་གནས་ཚུལ་དེ་འདྲས་ཐོན་ཡོང་གི་འདུག་ལ་འོ་ལ། ལོ། བྱས་ཙང་སྐབས་དེ་དུས་ཀྱི་སྤྱི་ཚོགས་དེ་རྒྱུས་མངའ་བྱས་པའི་བརྒྱུད་རིམ་ལ་ཡིན་ན་དངོས་གནས་ཉམས་ཞིབ་གཏིང་ཟབ་པོ་དགོས་ཡ་ཅིག་ཆགས་ཀྱི་ལ་ད་ཡིན་ནའི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་གཉིས་ཀྱི་ལོ་ལ་བོད་གཞུང་གི་ཕྱི་རྒྱལ་ལས་ཁུངས་འདི་གསར་བཙུགས་གནང་བ་རེད་ལ་དེའི་ཐོག་ནས་ཡིན་པ་ན་ང་རང་ཚོའི་ལོ་རྒྱུས་ཀྱི་ཐོག་ལ་ཡིན་ནའི་ལའི་དོན་སྙིང་ལྡན་པའི་ཡང། གཞུང་གི་ཚན་པ་ཅིག་ཆགས་ཀྱི་ཡོད་རེད་ད་ད་ལྟ་ཡང་སྟོབས་ལགས་ནི་ང་ཚོ་དུས་ཚོད་ཀྱི་རྐྱེན་པས་ད་དེ་རིང་ལེ་ཚན་འདི་ད་ག་ཙམ་བཞག་ཀྱི་ཡིན་ཡང་ང་ཚོ་ནི་འབྲེལ་ཡོད་ཀྱི་གནས་ཚུལ་ཁག་ཞིབ་ཕྲ་ཅིག་ངོ་སྤྲོད་གནང་བར་ཐུགས་རྗེ་ཆེ་ཞུ་གི་ཡིན། ལགས་སོ་ཐུགས་རྗེ་གནང་དྲུག་ལགས། ལོ། ང་ཚོའི་གསན་མཁན་རྣམ་པ་ཚོས་ད་རིང་གི་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ།